མདོ་སྤྱི་འཕོ་འགྱུར་དང་རྒྱ་ནག་དམར་ཤོག་གིས་བོད་ཀྱི་ཁམས་ཁུལ་དུ་བཙན་འཛུལ་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ལ་སྙན་ཞུ་ཕུལ་བ་སོགས་ལོ་རྒྱུས་ཀྱི་གནས་ཚུལ་ཁག་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www།
RFA ཚེག ORG དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། འདི་ཡང་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས་ལོ་རབས། ལྔ་བཅུའི་ནང་གི་ཆབ་མདོའི་གནས་སྟངས་དང་མདོ་སྤྱི་འཕོ་འགྱུར་ཕྱིན་པའི་གནས་སྟངས་རེད་ན་བོད་ནང་ལོགས་ལ་ཛ་དྲག་གི་གནས་ཚུལ་ཐོན་པའི་སྐབས་དེར་ཡིན་པ་ན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་སྙན་ཕུལ་བ་དང་ད་འདིའི་སྐབས་དེར་ཡིན་པ་ན་ལ་ཨ་ནི་གཉན་འཕྲང་དུས་ཚོད་འདི་ནང་ལོགས་ལ་རྒྱལ་བ་རིན་པོ་ཆེ་ད་དགུང་ལོ་ཆུང་ཆུང་ཡིན་ནའི་ལུགས་གཉིས་ཀྱི་ཐུགས་འགན་ནི་བཞེས་གནང་དགོས་བྱུང་གནང་ཡོད་རེད་ལ

རྒྱ་ནག་གཞུང་ཚབ་དང་ཕར་ཚུར་བཀའ་མོལ་གནང་བ་རེད་ན་ཁམས་ཕྱོགས་ལ་རྒྱ་ནག་དམར་བོའི་གཞུང་འདིས་བཙན་འཛུལ་བྱས་པ་དང་འདི་ནས་ཆེ་ཆེ་འདུག་སོང་བ་བཀྲོལ་ཞུ་ཡག་བྱུང་བྱས་ཙང་འདི་ཡིན་དུས་ཀ་ནས་ད་སྐབས་དེ་དུས་ང་རང་ཚོ་ཡང་བོད་ཀྱི་ཆབ་མདོ་ཁུལ་གྱི་གནས་སྟངས་ག་འདྲ་ཅིག་ཆགས་ཡོད་ན་དེ་དུས་ཡིན་པ་ཡིན་ན་མདོ་སྤྱི་འདི་ལྷ་ཀླུ་ཆགས་གནང་གི་ཡོད་རེད། འགྲོ་ག་ལ་དུས་སྐབས་དེའི་སྐབས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ། བཞི་བཅུ་ཞེ་དགུ་དང་ལྔ་བཅུ་ཡན་དུ་ཡོད་པ་ཟུར་བ་དང་དེའི་སྐབས་ཆབ་མདོ་ཁུལ་གྱི་ད་བོད་ཤར་ཕྱོགས་ཀྱི་མདོ་སྤྱི་གི་གནས་སའི་རྒྱལ་རྒྱུད་དེ་ཧ་ཅང་གི་ཛ་དྲག་པོ་ཞིག་ཆགས་བསྡད་འདུག་ད་ལྟ་ཅིག་བྱས་ན་ཁ་སང་ང་ཚོས་དེའི་གོང་དུ་ལངས་ཤིང་བལྟས་ཚོད་བྱས་འགྲོ་མི་འགྲོ་གང་བྱས་དུས་སྐབས་དེའི་སྐབས་སུ་མདོ་སྤྱི་ལྷ་ཀླུས་བྱས་མདོ་སྤྱི་ལྷ་ཀླུ་གི་སྲིད་ཇུས་འཛིན་སྟངས་དང་དེ་བཞིན་ཏེ་ས་གནས་ལ་ཅིག་ཨ་ནི་ད་ལྟ་དེ་ཡུལ་ཤར་རྟ་ཟེར་བ་མ་རེད་དེ་ཚོ་ལ་ད་ལྟ་རྒྱ་མིའི་གྱི་ཅིག་དམག་མི་དེ་ཚོ་དམར་ཤོག་གི་དམག་མི་དེ་ཚོ་བསླེབས་ཡོད་འདུག་གོ་ཟེར་དེ་ཚོ་བཀག་འགོག་བྱེད་ཀྱི་ཆེད་དུ་དམག་རྒྱག་རང་བྱེད་ཅེས། ལྷ་ཀླུ་གི་འཆར་གཞི་ལུགས་དེ་འདྲ་བཏིང་ས་སྲུང་གི་བོད་དམག་ཡོད་རེད་ཨ་ནི་ས་གནས་སོ་སོས་ཀྱི་མི་དྲག་བསོད་ནང་འདྲ་དེ་འདྲས་དང་མཉམ་འབྲེལ་ལུགས་བྱས་རྗེས་རྒྱ་ནག་ལ་མར་དམག་འགྱེད་ཀྱི་གྲ་སྒྲིག་དང་དེ་འདྲས་བྱས་རྗེས་ལྷ་ཆོས་སྐྱོང་སྲུང་མ་དེ་ཚོ་ལ་ཐུགས་བརྟག་ལུང་ཞུ་དེ་འདྲས་བྱས་རྗེས་ཅིག་འཆར་གཞི་སྒྲིག་བས་ཀྱི་ཅིག་ཅིག་གནས་སྐབས་ཅིག་ལ་མདོ་སྤྱི་དེ་ལྷ་ཀླུ་དང། ང་ཕོད་གཉིས་བརྗེ་པོ་སྐྱོན་གནང་བྱེད་མ་ང་ཕོད་དང་ལྷ་ཀླུ་མདོ་སྤྱི་གཅིག་འཁྱུར་བས་ཀྱི་ལོ་དུས་གསུམ་གསུམ་འཁྱུར་དགོས་རེད་དེའི་དུས་ཚོད་དུ་འཁེལ་བསྡད་འདུག་ཨ། བྱས་ཙང་སྤྱིར་བཏང་ད། ཡོང་ཐུབ་ལ་དུས་སྐབས་དེ་དུས་ད་ལོ་གསུམ་ལགས་ལ། གསུམ་ཐོག་ལ་འཕོ་འགྱུར་གནང་ཡག་གི་དུས་ཚོད་དེ་ཏག་ཏག་འཁེལ་བ་ཅིག་ཆགས་ཀྱི་ཡོད་རེད་ཡང་སྐབས་དེ་དུས་ཆབ་མདོའི་གནས་སྟངས་ཛ་དྲག་ཡིན་པའི་དབང་གིས་མདོ་སྤྱི་འཕོ་འགྱུར་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། གཞི་རྩའི་ད་འཁེལ་བའི་བཟོ་འདྲ་ཅིག་རེད་ལྷ་ཀླུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ཞེ་བདུན་དེ་ཚོ་ལ་བཀའ་བློན་སླེབས་ཨ་ནི་བཀའ་བློན་སླེབས་རྗེས་དེ་རྟ་མ་བཞི་བཅུ། ཞབས་བདུན་གྱི་ཤུག་ཚོས་ལི་མ་བཏང་ར་བ་ར་དྭགས་དོན་རྒྱལ་ལོ་ཆུང་བའི་རྗེས་ལ་རྟ་ལྷ་ལུག་མ་ཕེ་ར་བ་རྡོ་རྗེ་ལ་ཕེ་ཡོ་ར་བྱས་ཙང་དེ་འདྲས་ཕྱི་དུས་གོ་སུ་ལྔ་བཅུ་བཞི་བཅུ་ཞེ་དགུ་ལྔ་བཅུ་ཕྱི་དུས་གོ་སུ་ལོ་གསུམ་བཅུ་གཅིག་སྒྲོལ་ཡ་རྟ་གལ་གང་འཚམ་གྱི་འགྲོ་གི་ཡོད་རེད་ཡིན་ནའང་ལ་དུས་སྐབས་འདིའི་སྐབས་སུ་གངས་ཅན་རྟ་ལྷ་ལུག་འགྱུར་བ་ཟེར་ན་འདྲ་སྔ་འགྱུར་བཏང་བ་ཟེར་ན་འདྲ་ད་ག་རེ་ཟེར་ན་ང་ཕོད་བཀའ་བློན་གསར་བ་ལ་ཡར་སླེབས་ཡོད་རེད་གཅིག་གཅིག་གོ་བརྗེ་པོ་ང་ཚོས་གི་མདོ་སྤྱི་ལ་འགྲོ་ཡག་དེ་བཀའ་བློན་གི་ནང་ནས་གནས་བབ་ལ་སྐྱོ་ཤོས་དང་གསར་ཤོས་ལ་འདི་མར་གཏོང་གི་འདུག་བསླབ་པ་འདྲེས་པ་དེ་ཚོ་འགྲོ་གི་མི་འདུག་འགྲོའི་འདོད་པ་བྱེད་ཀྱི་མི་འདུག་གཅིག་ནས་ག་རེ་ཟེར་ན་མར་ས་མཚམས་ལ་བཀའ་བློན་མར་འགྲོ་བྱེད་མར་ཚོ་ལ་ཛ་དྲག་དེ་འདྲ་སྐྱོ་རྒྱུ་གལ་ཡོད་རེད་དེའི་གོང་ལ་བྱས་ཙང་འོ་དེ་འདྲའི་ལུགས་བྱས་རྗེས་ད་དེ་འདྲ་གསར་བ་ང་ཕོད་ཡར་སླེབས་དུས་གོ་སུ་བཀའ་བློན་སླེབས་དུས་ལྷ་ཀླུ་རང་བཞིན་གྱིས་ད་ག་རེ་ཟེར་ན

བཀའ་ཤག་གི་ངོས་ནས་ལྷ་ཀླུ་དང། ང་ཕོད་གཉིས་མཉམ་འབྲེལ་གནང་དགོས་ཀྱི་མར་བཀའ་སློབ་བཏང་གནང་ཡོད་རེད་བ། ད་ཁོ་གཉིས་ཀྱིས་མཉམ་འབྲེལ་གནང་ཡོད་གནང་ཐུབ་ཡོད་བ་མ་རེད། འདི་གནང་མ་ཐུབ་ཡག་རྒྱུ་མཚན་དེ་ག་ཐོ་གི་ན་རོགས་པོ་དེ་དུས། ཐོན་པའི་སོ་ར་ཆེ། ལ་གཅིག་ནས་ལྷ་ཀླུ་ཡིན་ན་མར་བཞུགས་འདོད་ཡོད་ཀྱི་མ་རེད་བ། འགན་ཚང་མ་ད་མར་ཛ་དྲག་ཞེ་པོ་ཆགས་བསྡད་ཡོད་རེད་བ། རེད་རེད་རེད། ཨ་ནི་སོ་སོས་ཀྱི་ལས་འགན་འཁྱུར་ནས་ཕར་ང་ཕོད་ལ་རྩིས་སྤྲོད་ཀྱི་བསམ་ཚུལ་མེད་འགྲོ་བསམ་བསམ་ལ་འདུག་གཉིས་ནས་ཁོ་གཉིས་ཀྱི་ཐབས་བྱུས་དེ་རྦད་དེ་ལོགས་ག་རེད་བ། ལྷ་ཀླུ་གི་ཐབས་བྱུས་དེ་དམག་རྒྱག་ཡག་གི་འཆར་གཞི་ཅིག་རེད། ང་ཕོད་ཀྱི་བསམ་བློའི་ནང་ལ་དམག་རྒྱག་ཡག་གི་བསམ་བློ་ཁྱོན་ནས་མི་འདུག་ད་གཅིག་བྱས་ན་ང་ཕོད་ཀྱི་ང་ཚོས་ད་བསམ་རྒྱ་ཆེན་པོ་ཟེར་ན་འདྲ་དཔེ་དེ་ཕུགས་རྒྱང་རིང་པོ་བལྟ་ཐུབ་མཁན་དེ་འདྲ་རེད་ཟེར་གི་ང་ཚོས་གི་ཁ་ཤས་ཀྱིས་དེ་འདྲ་བཤད་ཀྱི་རེད་གང་བྱས་ང་ཕོད་ཀྱི་བསམ་བློའི་ནང་ལ་དམག་བརྒྱབ་བྱས་ད་བླ་ཁ་ཡ་མེད་བ། ར་ལུ་ཁྲོད་ཅེས་ད་ང་ཕོད་ཁོ་རང་བློ་ཐག་ཆོད་པོ་ལོ་ཞིག་རེད་འདུག་ཨ་ནི་དེ་ལས་ད་ག། ཞི་མཐུན་བྱེད་ཀྱི་ཞི་འགྲིག་དང་ཞི་མཐུན་གྱི་ལམ་ལ་འགྲོ་ན་ཡག་ཤོས་རེད་ཟེར་དེ་འདྲས་ཀྱི་སྲིད་ཇུས་དེ་བཙན་རྗེས་ཁོ་གཉིས་བར་གྱི་སྲིད་ཇུས་དང་པོ་ད་ལ་ཅིག་སྲིད་ཇུས་ལ་ཁྱད་པར་ཤོར་འདུག་ལྷ་ཀླུ་ཡིན་པ་ན་ད་དམག་རྒྱག་ཡག་གི་གྲ་སྒྲིག་ལུ་བྱས་རྗེས་གང་བྱས་ད་ཞི་འགྲིག་དང་ཞི་མཐུན་གྱི་འཆར་གཞི་ལུ་ཞིག་མི་འདུག་ཨ་ང་ཕོད་ལ་ཁོ་རང་ཞི་འགྲིག་དང་ཞི་མཐུན་འཆར་གཞི་འདུག་ད་སྐབས་དེ་དུས་ཙམ་པ་ང་ཕོད་དོན་གྱི་བདག་པོ་དེ་རེད་བ་ད་བཀའ་བློན་ག་རེ་ཟེར་ན་མར་དེ་ཅིག་འགན་ཡོད་ཀྱོག་དེ་རེད་བ་ལྷ་ཀླུ་འགན་འཁྱུར་བྱེད་མི་ཚ། རོགས་པ་ལུ་ཅིག་ལ་བཞུགས་པའི་སྐད་ཆ་རེད་བ། འོ་དེ་འདྲ་བྱས་དུས་སྐོར་སུ་གལ་སྲིད་མར་ལྷ་ཀླུ་བཞུགས་པ་ཡིན་པ་ཡིན་ན་ང་ཕོད་ཀྱི་ཁོ་རང་གི་ཐག་གཅོད་དང་སྲིད་ཇུས་དེ་ཚོ་ལ་ཡང་ཁོ་སྟབས་བསྟུན་བྱེད་རྒྱུ་འཁེལ་གྱི་རེད་བ། ལྷ་ཀླུ་ག་རེ་ཟེར་ན་བསླབ་པ་འདྲེས་པ་རེད་ས་གནས་ལ་མི་རྙིང་དེ་རེད་དེ་འདྲ་བྱས་དུས་སྐོར་སུ་ཁོ་སྟབས་བསྟུན་བྱེད་རྒྱུ་འཁེལ་དུས་ང་ཕོད་ཁོ་རང་གི་བསམ་པའི་སྲིད་ཇུས་ཇི་བཞིན་ཅིག་འགྲོ་གི་ཨ་ཡོད་ན་བསམ་བསམ་འོ་བྱས་ཙང་འདི་འདྲས་ཀྱི་གནས་བབ་ཡང་གཅིག་འདུག་སྲིད་ཇུས་ཀྱི་ལངས་ཕྱོགས་ཀྱི་ཐོག་ནས་བལྟས་སུ་དགོངས་པ་བཞེས་སྟངས་མི་འདྲ་བ། གཉིས་ནས། ལྷ་ཀླུ་མར་སྡོད་འདོད་ཡོད་ཀྱི་མ་རེད་བསམ་གྱི་འདུག་ད་ག་ཚད་སུ་ཡིན་ནའང་སྡོད་འདོད་ཡོད་པ་མ་རེད་དུས་སྐབས་དེའི་སྐབས་སུ་དངོས་གནས་ཀྱི་ད་སྲོག་བློས་བཏང་བྱེད་མཁན་དེ་མཐའ་གཅིག་ཏུ་རོགས་པ་བྱེད་ཀྱི་ཡིན་ཟེར་གྱི་བསམ་བློ་བལྟས་སུ་ག་ལ་ཁག་པོ་ཡིན་ས་རེད། འགན་ཡང་ཆེན་པོ་ཞེ་པོ་རེད་པ། ཐང་རེད་སན་རེད། འགན་ཆེན་པོ། འགན་ཆེན་པོ་འོ་དེ་འདྲས་བྱེད་དུས་སྐབས་སུ་ད་འགན་མི་འཁྱོགས་པའི་གནས་ཚུལ་དེ་འདྲས་ལ་བརྟེན་ཅིག་བཞུགས་འདོད་ཡོད་ཀྱི་མ་རེད་བསམ་གྱི་འདུག་ད་དེ་འདྲས་ཅིག་ཡིན་ས་རེད་བསམ་བསམ་ལ་ལྟ་སྟངས་ལོ་ཕྱོགས་གཉིས་སུ་ཞིག་ཡིན་ལ་ལ། ལོང། ད་སྐབས་དེ་དུས་ཡིན་པས་ན་ཆབ་མདོ་འདི་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་ལགས་མདོ་སྤྱི་གསར་རྙིང་འཕོ་འགྱུར་གྱི་གནས་སྟངས་འདི་འདྲས་ཅིག་གི་འོག་ལ་ཆབ་མདོའི་ས་དེ་ཤོར་བ་དེས་བོད་དེ་ད་ལོ་རྒྱུས་ལ་འགྱུར་བ་ཕྱིན་ཡག་གི་གནས་སྟངས་བཅས་ཆགས་བསྡད་ཡོད་རེད་བྱས་ཙང་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུས་པའི་སྐབས་ལ་ཏག་ཏག་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་མདོ་སྨད་ཁུལ་གྱི་གནས་སྟངས་དང་ཨ་ནི་མདོ་སྤྱི་ལྷ་ཀླུའི་གནས་སྟངས་ཀྱི་སྐོར་ལ་ངོ་སྤྲོད་ཏོག་ཙམ་ཅིག་གནང་བཞག། མདོ་སྤྱི་ཞབས་པད་ལྷ་ཀླུ་ཚེ་དབང་རྡོ་རྗེའི་སྐབས་སུ་ཟེར་གུང་བྲན་དམག་ཁག་ཅིག་དར་མདོ་ནས་འགྲིམས་པས་དཀར་མཛེས་དར་དགོན་སྡེ་དགེ་ཕྱོགས་དང། ཁག་ཅིག་ཡུན་ནན་ནས་ས་དམ་རྒྱལ་ཐང་ལི་ཐང་འབའ་ཕྱོགས་སུ་འབྱོར། རྒྱལ་ཐང་དབང་ཕྱུག་བསྟན་པས་ཐེངས་ཁ་ཤས་འཐབ་འཛིང་བྱས་ཀྱང་མཐའ་མར་གསོན་བཟུང་གིས་རྒྱ་ཡུལ་དུ་བརྫངས་ཁ་ཅིག་ཟི་ལིང་ནས་སྐྱེ་མདོ་དིམ་ཆི་ཉེར་ལྔ་འདན་ཁོག་གླིང་ཚང་ཕྱོགས་སུ་ཡོང་སྟེ་ད་རྒྱ་མི་དམག་དཔུང་ཁག་གསུམ་ནས་ཡར་འཇོག་ཡོང་གི་རེད་དེ་ཙང་ད་ཁམས་ལ་ག་རེ་བྱུང་བ་འདི་ག་དེ་རོབ་ཙམ་འདི་ནང་ལ་བརྒྱབ་ཡོད་དིམ་ཆི་ཉེར་ལྔ་འདན་ཁོག་གླིང་ཚང་ཕྱོགས་སུ་ཡོང་སྟེ་ཟེར་འདན་ཁོག་གི་བོད་གཞུང་རླུང་འཕྲིན་ལས་ཁང་ཐོག་མཚན་འགེབས་བྱས་རྐྱེན། ག་དང་གཞིས་རྩེ་དམག་སྒར་ནས་འཐབ་འཛིང་གིས་རུ་དཔོན་སྦུད་སྒང་པ་ཞེས་སྐད་གྲགས་ཅན་དེ་ཡང་དགྲར་ཤོར་བྱུང་བ་སོགས་སྐབས། སྡེ་དགེ་བཙུན་མོས། ད་དེའི་སྐབས་ལ་ཡིན་མིན་འདྲ། སྦུད་སྒང་པ་གཤེགས་པའི་ཁ་ཐུག་ཏུ་བ་ཞིག་ཡིན་མིན་འདྲ། སྡེ་དགེ་བཙུན་མོས་གཙོས། རྒྱལ་བསྟན་ལ་ཤ་ཞེན་ཅན་གྱི་དཔོན་ཁག་མང་པོ་དང་དར་དགོན་མཁན་པོ་རྩེ་དྲུང་མཐུ་སྟོབས་སོགས་ནས། ད་ལྟ་གུང་དམར་འབྱོར་མ་ཐག་པ་དང་ས་མི་རྒྱུས་མངའ་མེད་དུས། ཕར་རྒོལ་གནང་ན་ལེགས་ཚུལ་དང། སྐྱེ་མདོའི་རྒྱ་དཔོན་ཞིག་ནས་ཀྱང། ཁོ་རང་འགོ་དམངས་གུང་བྲན་ལ་ངོ་ལོག་རྒྱག་རྒྱུ་ཡིན་ཞེས་གནས་ཚུལ་ནང་ཡིག་རིམ་པར་འབྱོར་བ་བཅས་ལ་བརྟེན། མདོ་སྤྱི་ལྷ་ཀླུས་དགེ་བཤེས་བྱམས་པ་མཐའ་ཡས་རིན་པོ་ཆེའི་དམར་གདུང་དྲུང་ཟན་བརྟག་གནང་བར་ཕར་རྒོལ་དགྲ་ངོ་མཐོ་བ་དང། དུས་ཚེས་ཀྱང་ཟླ་བ་བདུན་པའི་ཚེས་ཞག་ལ་བཟང་བབས་བཅས། རི་ཆེ་དང་ནང་ཆེན་ཁུལ་གྱི་དཔོན་རྒན་འགའ་ཤས་དང་གྲོས་བསྡུར་གྱིས་སྔོན་ལ་སྐལ་རྡོར་ཟླ་བ་བདུན་པའི་ཚེས་གཉིས་ཉིན་ཕར་རྒོལ་བྱེད་རྒྱུ་སེར་ཚ་ཁུལ་ནས་རྒྱལ་རྩེ་འགོ་དམངས་དང་རི་ཆེ་ཁུལ་ནས་ཇ་དང་འགོ་དམངས་ཀརྨ་ཡུལ་རྫོང་ཁུལ་ནས་སྤོ་བྲག་ཡུལ་དམག་གདོང་རྫོང་གྲུ་ཁ་ནས་གཞིས་རྩེ་ག་དང་འགོ་དམངས་བཅས་ནས་ནང་དོན་ཕར་རྒོལ་བྱེད་འཆར་འཁེལ་ཏེ་རྒྱལ་ཁབ་ཏུ་རླུང་འཕྲིན་བཀའ་བསྡུར་གནང་བ་ཟེར། ད་དེའི་སྐབས་ཀྱི་གནས་ཚུལ་གང་ག། ང་ཚོས་མི་ལ་ཟེར་ལ་ཟེར་མཁན་འདྲ་རྩ་ནས་མེད། དེའི་སྐབས་ཀྱི་ཕྱག་ལས་གནང་མཁན། སྨོན་གྲོང་སྐུ་ངོ། ཟོན་པོའི་མཁན་པོ་གནང་མཁན་ཡོད་པ། ད་བར་ལམ་གཤེགས་པ་རེད་མ་གཏོགས། སྐུ་ངོའི་ཕྱག་རོགས་ཡིན་ངས་འདི་གའི་དེ་གང་ག་སྐུ་ངོས། ད་མདོ་སྤྱི་ལྷ་ཀླུའི་སྐབས་ལ་ཕྱག་ལས་འདི་འདྲ་འདི་འདྲ་འདི་འདྲ་འདི་འདྲ་གནང་སོང་ད་དམག་རྒྱག་རྒྱུ་གཏན་འཁེལ་བྱས་མེད་ད་དེ་ཙང་མདོ་སྤྱི་གསར་པ་ཕེབས་ཡོག་མ་རེད་ང་ཕོད་ཕེབས་ཡོག་མ་རེད་ལྷ་ཀླུའི་སྐབས་ལ་རེད

ཨཱ་ནི་ད་ང་ཚོ་ཚེས་གྲངས་དེ་འདྲ་ཅིག་ལ་དམག་རྒྱག་གི་ཡིན། ཨཱ་ནི་རྒྱབ་ན་འགྲིག་གི་རེད་དམ་ད་གང་བྱས་དེ་རེད་གྲ་སྒྲིག་རབ་དེ་འདྲས་དེ་འདྲས་བྱས་ཡོད། ད་དམག་རྒྱབ་ན་འགྲིག་གི་རེད་དམ་ཟེར་མཁན་ཅིག་ཡར་རླུང་འཕྲིན་གཅིག་ཕུལ། ད་རླུང་འཕྲིན་དེ་བཀའ་གསལ་འདི་ནང་ལ། ད་ས་ཆ་འདི་ཚོ་དུས་ཚིགས་ཀྱང་ཟླ་བ་བདུན་པའི་ཚེས་ཤར་ལ་བཟང་འབེབས་བཅས་རི་ཆེ་དང་ནང་ཆེན་ཁུལ་གྱི་དཔོན་འགོ་འགའ་ཤས་དང་གྲོས་བསྡུར་གྱིས་སྔོན་ལ་སྐྱེ་མདོར་ཟླ་བ་བདུན་པའི་ཚེས་པ་གཉིས་ཀྱི་ཉིན་ཕར་རྒོལ་བྱེད་རྒྱུར་སེར་ཚ་ཁུལ་ནས་རྒྱལ་རྩེ་འགོ་དམག་རི་ཆེ་ཁུལ་ནས་ཇ་དང་འགོ་དམག་ཀརྨ་ཡུལ་རྫོང་ཁུལ་ནས་སྤོམ་མདའ་འགོ་དམག། གྲོང་ཚོ་དྲུག་པ་ནས་གཞིས་རྩེ། ག་དང་འགོ་དམག་བཅས་ནང་དོན་ཕར་རྒོལ་བྱེད་ཆ་ཁེལ་ཏེ་རྒྱལ་ཁབ་ཏུ་རླུང་འཕྲིན་བཀའ་བསྡུར་གནང་བར། བཀའ་ཤག་ནས་ཕར་རྒོལ་དཔུང་འཇུག་གིས་ས་ལེན་ཐུབ་པ་བྱུང་ན་ཡག་པོ་ཡོང་རྒྱུ་ཡང་ཟབ་རྒྱུན་དུ་ས་སྲུང་རྒྱ་ཆེ་འཛུགས་འཇོག་དང་དེས་དེས་རྐྱེན་རང་སར་འགལ་རྐྱེན་འདྲ་མི་འབྱུང་བའི་འགན་ལེན་གནང་ཐུབ་པ་བྱུང་ཚེ་དགོངས་དཔྱད་ལས་དེ་མིན་ཕུགས་ཡུལ་ཁེ་ཉེན་དགོངས་བཞེས་ཡག་པོ་མཛད་དགོས་ཞེས་སེམས་ཤུགས་སྐྱེ་གཞི་མཉམ་རུབ་མེད་པའི་ཡ་ལའི་རྒན་མོ་རྣ་བས་ས་ནང་འདྲ་མ་འདྲི་བར་ས་ད་ཡར་ལ་ཅིག་བཞག་ན་འདྲ་དོ་ཡིན་ནམ། ད་ཁྱེད་རང་དམག་རྒྱབ་ན་ཡག་པོ་ཞེ་དྲགས་རེད། ཨ་ནི་ས་ཆ་འདི་ག་དེ་ཕྱིན་ཆད་སྲུང་ཐུབ་པའི་ཁྱེད་རང་འགན་ལེན་གནང་ཐུབ་ན་དམག་རྒྱོབ་ཏེ་ལན་འདི་བརྒྱབ་པ་རེད་ཡིན་ནམ། བྱས་ཙང་ཨ་ནི་ལྷ་ཀླུས་གསུངས་འདུག་ད་འདི་ང་ཡར་ལ་རེད། ད་བོད་ཁ་ས་མཉམ་རུབ་བྱས་ནས་སེམས་ཤུགས་སྐྱེ་ཡག་གི་བསམ་བློ་རྩ་ནས་མེད་པས་ཁྱེད་རང་གི་ས་ཆ་ལེན་ཐུབ་ན་ཡག་པོ་རེད་དེ་ཁྱེད་རང་འགན་ལེན་བྱས་ན་ས་ཆ་འདི་ག་དེ་ཕྱིན་ཆད་སྲུང་ཐུབ་པའི་ཁྱེད་རང་གི་འགན་ལེན་བྱས་ན་ད་ག་འགྲིག་རེད་སེམས་ཀྱི་ཅུང་ཟད་ང་ཡག་ལ་རེད་ད་གང་འདུག་ཅེས་ཁྲོ་བོ་ལྷ་མོ་དེ་དཀྲུས་མ་ཡོད་པའི་སོ་ར་གྱི་ཡུངས་ཀུ་རེ་ཆ་ཚང་ལྟ་འདི་བྱེད་གི་མེད་ས་འདི་གྱིས་ང་སེམས་ཤུགས་ཆག་པ་རེད་སྲིད་འོ། ང་ཚོའི་རྒྱལ་ཁབ་ཀྱི་འཛམ་རན་ཡང་གཅིག་གི་ཁ་སོ་རེད་ད་ཞུ་ཙང་ཚད་གི་མི་འདུག་ལྷ་མོ་དཔོན་པོ་ཚོ་རང་ཉིད་དཔོན་དུ་བསྐོས་གྱུར་ན་དེ་ཡི་བྱ་བ་ཤེས་པ་དཀའ་སྲིད་འོ་རེད་དཔོན་པོ་ཟེར་མཁན་དེ་ལས་བའི་གང་ལས་ཅང་ལན་རྒྱག་ཡག་དེ་ཚོ་ཁག་པོ་ཞེ་དྲགས་ཡོད་རེད་ཡོད་རེད་དེ་ཡིན་ནའི། ད་སྐབས་དེའི་ང་རང་ཚོ་ཡུལ་ཉིད་མ་འདོད་པ་ཡིན་ན་ག་ཡིན་ན་ཏག་ཏག་རབ་གཙང་ནས་མ་བསྡད་པ་བྱས་ནས་འོ་ད་འདི་ཁ་ཐུག་དེ་ཡང་ལན་དུ་འདི་འདྲ་ཅིག་གནང་ནས་འཁྲུག་ལོག་པར་ཟ་མ་རྒྱ་གར་ལོངས་ཅིག་ལ་འཁྲུག་ལོག་པར་ཟ་འོ་ད་ཁོང་ཚེག་ཐུག་འདི་གནང་སྟེ་ང་འདི་འདྲ་ཅིག་གནང་བྱུང། ལོངས། ཨ་ནི་སྟོབས་ལགས་ད་ལྷ་ཀླུ་མདོ་སྤྱིའི་ཐུགས་འགན་འདི་བཅངས་རྗེས་འཕོ་འགྱུར་ཕེབས་པ་དང་འདིའི་ཚབ་ལ་ཡིན་ན་མདོ་སྤྱི་གསར་པ་ང་ཕོད་ཕེབས་ཡོད་རེད་ལ་ཨ་ནི་སྐབས་དེ་དུས་ཀྱི་ད་ཆབ་མདོའི་གནས་སྟངས་ལ་ཡིན་ནའི་འགྱུར་བ་ཆེན་པོ་གཅིག་གི་འགྲོ་གི་ཡོད་རེད་པ། རེད་སྒྲོལ་དཀར་ལགས་གཞི་རྩའི་ང་ཕོད་ཀྱིས་ས་གནས་ས་སྲུང་དམག་མི་དེ་ཚོ་ལ་དམག་མ་རྒྱག་ཡག་བྱས་དང་ལྷག་པར་དུ་མ་ནི་ཡ་གི་དམག་ཞི་འདུམ་བྱེད་ཡས་ཀྱི་མི་དེ་འདྲ་དཔེ་བཤད་ན་དུས་སྐབས་དེ་ཚོ་ལ་སྤོམ་མདའ་རབ་དགའ་དང་དེ་ཚོ་གྲས་ཡིན་པ་ཡོད་ཁོ་ཚོ་འགའ་ཤས་ཅིག་དམག་ཞི་འགྲིག་བྱེད་ག་ཞི་འདུམ་བྱེད་ག་གཏོང་མཁན་བྱས་རེད་དེ་ཡིན་ནའང་ལ་ཡང་ད་གང་བྱས་དུས་སྐབས་དེའི་སྐབས་སུ་དབུས་གཞུང་ཁོ་རང་ནས་ཞི་འགྲིག་བྱེད་ཡས་ཀྱི་སྲིད་ཇུས་ལ་དམིགས་བསལ་མེད་པ་དང་ཨ་ནི་རྒྱ་གར་ནས་ཅིག་ཞྭ་སྒབ་པ་དང་རྒྱ་ནག་གི་གཞུང་ཚབ་གཉིས་གྲོས་མོལ་བྱེད་ཡས་ཀྱི་དེའི་ཐོག་ལ་ར་ལ་རི་བྷང་བྲོས་པའི་འདས་རྗེས་དེ་འདྲས་ཀྱི་བར་ད་ཀ་ད་ལ་གང་བྱས་རྒྱ་ནག་གི་འབྲི་ཆུའི་གི་གཡས་གཡོན་གྱི་མཐའ་མཚམས་སྔར་ནས་ཨ་ནི་མ་ནས་བཙན་འཛུལ་བྱས་རྗེས་ཆབ་མདོ་དེ་ག་རེ་ཟེར་ན་ད་དོན་ངོ་ཐོག་རྒྱ་ནག་དམར་ཤོག་གིས་བཙན་འཛུལ་རང་གི་ཐོག་ནས་ཅིག་གླེང་རྒྱུ་ཆེ་བྱེད་རྒྱུ་ཞིག་རེད་མ་གཏོགས་པའི་གི་ང་ཕོད་ཀྱི་ཆེ་གཞི་ཞི་མཐུན་བྱེད་ཀྱི་ཡིན་ཟེར་དེ་རྒྱ་ནག་གིས་ཁས་ལེན་བཟོ་རེད་དོན་ལ་འཁྱོལ་ཡོད་མ་རེད་བྱས་ཙང་འདི་འདྲས་བྱས་པ་ཡིན་པ་སོང་ཙང་ང་ཕོད་ཡིན་པ་ནི་མ་ནས་འབྲི་ཆུའི་ས་ཁ་ལྔ་ནས་ཅིག་བཙན་འཛུལ་བྱས་ཡོང་དུས་སྐབས་སུ་ཆབ་མདོ་ལ་སྡོད་མ་ཐུབ་པ་བྱས་རྗེས་ཡ་ཅིག་ག་ལ་གང་འཚམས་ས་ལ་ཡ་ལྷོ་རྫོང་བར་དུ་བྲོས་ཡོང་ཡས་དང་ཨ་ནི་ཆབ་མདོ་གི་མཛོད་ཁང་འདི་ལ་ཡིན་པ་ན་ང་ཕོད་ཀྱིས་མེ་བརྒྱབ་ཟེར་གི་བཀའ་བཏང་ཡས་དགོས། ད་དེ་ལ་ང་ཚོས་ཀྱི་ནམ་རྒྱུན་བཤད་སྲོལ་ལོ་ཅིག་ལ་ང་ཡོད་ང་ཡིན་འགྲོ་སོང་ཆབ་མདོ་སྐྱ་རེ་ལོག་བྱུང་ཟེར་གྱི་ཅིག་བཤད་བཏང་ཡ་ལ་སོགས་པ་ལྷག་པར་དུ་ང་ཕོད་ཀྱིས་ཨ་ནི་ཆབ་མདོ་གི་མཛོད་ཁང་མེ་ལ་བརྒྱབ་པ་དེ་དཔེ་དཔེ་དེ་མ་འགྲིག་ཤག་དེ་བཀྲམ་པ་ཡིན་ན་སྲུང་ཐུབ་ཀྱི་རེད་ཟེར་གྱི་བཤད་མཁན་ལོ་ཅིག་མང་པོ་ཡོད་རེད་དེ་དངོས་ཡོད་ཀྱི་གནས་ཚུལ་ལ་དུས་སྐབས་དེའི་སྐབས་སུ་རྒྱ་ནག་གི་གནས་བབ་རང་ལ་ང་ཚོས་ཀྱི་དེ་འདྲ་ད་ཅིག་ཉམས་ཞིབ་ལུས་བྱས་ཅིག་བལྟ་ཡོང་དུས་སྐབས་སུ་བོད་ཀྱི་བོད་དམག་གི་ཐོག་ནས

ཨ་ནི་རྒྱ་ནག་གི་དམག་དཔུང་ཁག་མི་འདྲ་བ་ལྷོ་ནུབ་ཆུས་ཀྱི་དམག་དཔུང་དང་ནུབ་བྱང་ཆུས་ཀྱི་དམག་དཔུང་ཞེས་དམག་དཔུང་གཉིས་ཆ་ལུ་ཞིག་དེ་ནི་ཡར་བོད་ལ་བཏང་ཡོང་དུས་སྐབས་སུ་དོན་དངོས་ཐོག་ལྟ་གང་བྱས། ང་ཚོས་བཀག་ཐུབ་ཡས་མེད་པ་དེ་ཟུར་ལྟའི་ལེབ་སྟོང་ཟེར་ན་འདྲ་དུས་སྐབས་དེའི་སྐབས་སུ་རྩ་བ་ཉིད་ནས་ཀྱི་བཀག་ཐུབ་ཡས་ཀྱི་གནས་སྟངས་མེད་པ་དེ་ར་གསལ་པོ་འཕྲོད་ཀྱི་འདུག་བ་བྱས་ཙང་ད་སྐབས་དེ་དུས་མཛོད་ཁང་མེ་ལ་བརྒྱབ་པ་དང་ཕྱོགས་གཅིག་ནས་བལྟས་ན་ང་ཚོས་ཀྱི་མ་འགྲིག་ཀྱོ་སོར་ཕྱོགས་གཉིས་པ་ཅིག་ནས་བལྟས་ན

ནི་བོད་བཙན་པོའི་རྒྱལ་ཁབ་ཀྱི་གནས་སྟངས་དང་བསྡུར་བ་ཡིན་ནའི་ལས་དུས་ཚོད་ཀྱི་ཁྱད་པར་ཆེན་པོ་ཅིག་ཕྱིན་ཡོད་མ་རེད་བྱས་ཙང་དེ་འདྲས་ཅིག་སྐབས་ལ་ད་བསྐྱར་དུ་ཕར་ཛ་དྲག་གི་གནས་སྟངས་འདིའི་སྐབས་ལ་ཕར་གཟིགས་དུས་ག་ནས་དངོས་གནས་ཀྱི་ལོ་རྒྱུས་ལ་བདེན་དཔང་འདོན་དགོས་ཡོད་རེད་ག་རེ་གཟིགས་ཡོད་ན་སྐབས་དེ་དུས་ཀྱི་གནས་སྟངས་ཐོག་ནས་ད་ཁ་ཅིག་ཡིན་པས་ན་སྐབས་དེ་དུས་ཀྱི་ནི་མདོ་སྤྱི་གསར་རྙིང་གཉིས་ཀྱིས་འགན་ཡག་པོ་ཅིག་གི་འཁྱེར་མེད་པ་ཅེས་གསུང་གི་ཡོད་རེད་ཡིན་ནའི་ལས་དངོས་ཡོད་ཀྱི་ད་གནས་ཚུལ་དང་དེབ་རིགས་ལོ་རྒྱུས་ཀྱི་གནས་ཚུལ་དེ་གའི་དངོས་སུ་གཟིགས་མྱོང་མཁན་མང་པོ་ཅིག་ནང་ལོགས་ནས་མ་འདྲ་དེ་འདྲ་ཡོང་གི་འདུག་སྐབས་དེ་དུས་ང་རང་ཚོའི་ཅིག་གི་རྒྱལ་ས་ལྷ་སའི་ནི་བཀའ་ཤག་གི་གནས་སྟངས་ད་མང་པོ་ཅིག་ལ་ཕྱོགས་ཡོངས་ནས་གཟིགས་པ་ཡིན་ན་སྐབས་དེ་དུས་ཀྱི་ད་མི་སྣ་ཚོའི་ཐག་གཅོད་དེ་ག་འདྲ་རེད་ཅེས་གཟིགས་ཀྱི་ཡོད་ན། རེད་འགྲོ་ག་ལ་གཞི་རྩའི་གི་སྐབས་དེ་དུས་ཀྱི་གནས་སྟངས་ལ་འགན་འཁྱེར་ཡོད་མ་རེད་ཟེར་ན་འགན་འཁྱེར་མེད་ཁྱོད་སུ་རེད་ཟེར་དེ་ད་དེ་འདྲ་རེད་འགན་འཁྱེར་ཡོད་མ་རེད་ཡིན་པ་ན་འགན་གང་ཙམ་ཅིག་འཁྱེར་བ་ཡིན་པ་ཡིན་ན་ལ་འགན་བརྒྱ་ཆ་བརྒྱ་འཁྱེར་བ་ཡིན་ན་ལ་ཁེགས་ཡ་བརྒྱ་ཆ་བརྒྱ་ཡོད་མ་རེད་ད་དེ་ཐག་ཆོད་ཆོད་ཅིག་རེད་ད་ཁ་ཚོན་བཅད་ནས་བཤད་ཐུབ་པའི་རྒྱུ་མཚན་ག་རེ་རེད་ཟེར་ན་རྒྱ་ནག་གི་ཆབ་སྲིད་ཀྱི་སྟོབས་ཤུགས་དང་མ་ནི་སྲིད་ཇུས་འཛིན་ཡས་ཅིག་དང་དུས་སྐབས་དེའི་སྐབས་སུ་བོད་པས་ཀྱི་སྟོབས་ཤུགས་དང་བོད་པས་ཀྱི་གནས་སྟངས་ཅིག་ཡོད་རེད་པ་ལ། བས་ཏེ། གོ་བཟློག་པ་ཟེར་ན་ད་ཉིན་མཚན་བཟློག་པ་ཟེར་ན་དུས་ཀྱི་འགྱུར་བ་ཟེར་ཡས་ཅིག་ཡོད་རེད་པ་ད་འཛམ་བུ་གླིང་ཁོ་རང་ཆབ་སྲིད་འགྱུར་བ་དང་དུས་ཀྱི་འགྱུར་བ་ཟེར་ཞིང་དུས་ཀྱི་འགྱུར་བ་དེ་ལ་ད་བཟློག་ཐབས་ཡོད་ཅིག་ཡོད་མ་རེད་པ་བྱས་ཙང་དུས་སྐབས་འདིའི་སྐབས་ཀྱི་བོད་པས་ཀྱི་སྟོབས་ཤུགས་དམག་གི་སྟོབས་ཤུགས་དམག་གི་ལག་རྩལ། བོད་པ་ཁོ་རང་གི་ཆབ་སྲིད་ཀྱི་འཛིན་སྐྱོང་བྱེད་སྟངས་ཀྱི་སྒྲོམ་གཞི་ངར་ཤུགས་མི་དམངས་ཀྱི་བསམ་བློའི་གོ་རྟོགས་གཞུང་གི་ཆབ་སྲིད་འཛིན་སྐྱོང་མི་སྣ་བྱིན་ཅན་དེ་ཚོའི་བསམ་བློའི་གོ་བཟློག། དེ་ཚོ་གཅིག་དང། དུས་སྐབས་དེའི་སྐབས་སུ་རྒྱ་ནག་དམར་གཞུང་གི་ཆབ་སྲིད་ཀྱི་སྟོབས་ཤུགས་ཆབ་སྲིད་ཀྱི་ངར་ཤུགས་ཆབ་སྲིད་ཀྱི་ཅིག་འཐབ་རྩལ་དམག་ཤུགས་དེ་ཚོ་དང་ཨ་ནི་རྒྱ་ནག་གིས་བོད་ལ་འཛིན་པའི་སྲིད་བྱུས་དང་བོད་ལ། ཁོ་རང་ཚོས་བྱས་ན་བཅིངས་འགྲོལ་རེད་ང་ཚོས་བྱས་ན་བཙན་འཛུལ་རེད་བཙན་འཛུལ་ཡ་ཡོང་དུས་སྐབས་སུ་འཆར་གཞི་ཡོད་ར་བ། འཆར་གཞི་དེ་དང་ང་ཚོས་མར་བཀག་འགོག་བྱེད་ཡས་ཀྱི་འཆར་གཞི་དང་སྟོབས་ཤུགས་དེ་ཚོ་ལ་བལྟས་བ་ཡིན་ན་གང་འདྲ་རེད་མོ་ག་ག་ཚོད་ང་ཚོའི་འགན་བརྒྱ་ཆ་བརྒྱ་ཁྱེར་བ་ཁྱེར་ཡོད་བ་ཡིན་ན་ལ་ཡང། ཤོར་ཡས་བརྒྱ་ཆ་བརྒྱ་ཡིན་པ་དེ་གཏན་འཁེལ་གྱི་ཞིག་རེད་ད་འགན་འཁྱེར་ཡོད་མ་རེད་ཟེར་ན་འགན་མ་འཁྱེར་བའི་གནས་ཚུལ་དེ་འདྲ་མང་པོ་ཡོད་རེད་ག་འདྲ་ཟེར་ཡོད་རེད་ཟེར་ན་དཔེར་བཤད་ན་མདོ་སྤྱི་གཉིས་ཀྱིས་མཉམ་རུབ་བྱས་རྗེས་འགན་གཅིག་འཁྱེར་ཡོད་མ་རེད་པ་དེ་ག་ནང་བཞིན་གྱི་ང་ཕོད་ཡིན་པ་ཡིན་ན་ད་ཁོ། ཕོ་ཟད་མོ་ལ་ཐུག་ལག་ཟད་དཔུང་ལ་ཟུག་ན་རྩ་བ་ཉིད་ནས་བཏང་གི་མེད་ཟེར་གྱི་བསམ་བློ་དེ་མེད་བ་བྱས་རྗེས་ལམ་སང་ཅིག་ཞི་མཐུན་བྱེད་ཀྱི་ཞིག་བསམ་ཚུལ་ཅིག་བཅངས་བསྡད་འདུག་ལྷ་ཀླུ་ཡིན་པ་ཡིན་ན།

བྱས་ཙང་གནད་དོན་དེ་ཚོར་བལྟས་བ་ཡིན་པ་ཡིན་ན་མར་ས་ཆ་ཤོར་གྱི་ཡོད་རེད་དེ་ཡིན་ན་དེས་རྒྱལ་ཁབ་ཤོར་བ་ལས་ཐུགས་སྤྲོ་དཀྲོགས་པ་དེ་གལ་ཆེ་བ་བརྩིས་པའི་གི་བསམ་ཚུལ་དེ་འདྲ་འདུག་ཨ། བྱས་ཙང་འདི་ཚོའི་གྲས་གནད་འགག་ལ་གཅིག་བྱས་རྗེས་བལྟས་བ་ཡིན་ན་འགན་རྩ་བ་ཉིད་ནས་འཁྱེར་གི་མེད་པ། གནས་སྟངས་དེ་ལ་ཐུག་གི་འདུག་ད་ཡིན་པ་ཡིན་ན་ཁོ་ཚོས་ག་རེ་བྱས་ནས་འགན་འཁྱེར་གི་ཡོད་པ་མ་རེད་ཟེར་ཏེ་རྙོག་དྲ་གཅིག་ག་རེ་ཟེར་ན་བར་སྐབས་གཅིག་ནས་བོད་ཀྱི་ང་ཚོའི་སྐུ་དྲག་ཚོས་འགན་ཡག་པོ་འཁྱེར་གྱི་ཡོད་མ་རེད་ཟེར་ཏེ། གནས་ཚུལ་དེ་འདྲ་བྱུང་ཡོད་ན་ནི་བྱུང་ཡོད་རེད་ད། ཤོ་དང་སྦག་ལ་དབྱིངས་ཏེ་ཅི་ད་དེ་ཅི་ག་རེ་བྱུང་རེད་ཟེར་ན། ང་ཚོས་གྱི་གཞུང་ལ་ཞེ་པོ་འགན་འཁྱེར་ཅིག་ཤ་ཚ་ཞེ་པོ་བྱས་ཅིག་སྤྱི་སེམས་བླུགས་བྱས་ཅིག་འགན་འཁྱེར་བ་ཡིན་ན་མཐའ་མ་དེ། སྐུ་དྲག་དེ་ལ་ཕམ་ཉེས་འགྲོ་ཡས་གྱི་གཞི་ལུགས་ཅིག་མང་པོ་ཞེ་པོ་བྱུང་བསྡད་པའི་གྱི་ལོ་རྒྱུས་ཡོད་རེད

སྤྱི་པ་ལ་ཞེ་པོ་ཅིག་བཤད་བསྡད་པ་ཡིན་པ་ན་འགན་ལུགས་འཁྱེར་བྱས་ན་ཨ་ནི་ད་རྩ་མེད་འགྲོ་ཡས་ཀྱི་གནས་ཚུལ་དེ་འདྲ་མང་པོ་བྱུང་ཡོད་རེད་དེའི་གོང་ལ་ང་ཚོས་ཀྱི་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་དང་བཞི་བཅུའི་ནང་ལ་མང་པོ་ཞེ་པོ་ཅིག་ང་ཚོས་ཀྱི་སྒེར་བ་སྐུ་དྲག་དེ་ཚོ་ཕམ་ཉེས་འགྲོ་བའི་སྤྱི་ལ་སྤྱི་པ་ལ་བསམ་བློ་བཏང་རྗེས་ཕམ་ཉེས་འགྲོ་བ་དེ་འདྲ་མང་པོ་བྱུང་བ་ར་བྱས་ཙང་དེ་འདྲ་ཡིན་དུས་ཁོ་ཚོས་ཁོ་ཚོ་ལ་ད་ཐབས་ཤེས་ཡག་ཤོས་དེ་འགན་མ་འཁུར་བྱས་ཨ་ནི་གཟབ་པོ་བྱས་རྗེས་བསྡད་ཡས་ཀྱི་གཤིས་ཀ། ཨ་ནི་དེ། མགོ་བོ་འཁོར་ས་དེ་ནི་ཤོ་སྦག་ལ་དབྱིངས་ཞུགས་ཡས་ཀྱི་བསམ་ཚུལ་འདི་འདྲས་ཅིག་བར་སྐབས་གཅིག་ནས་སླེབས་པ་རེད་མ་གཏོགས་སྔོན་མ་སྔོན་མ་འདི་འདྲས་ཅིག་ཡོད་ས་མ་རེད་འོ་བྱས་ཙང། ད་ང་ཡ་དོམ་ལུ་རྒྱལ་ལུ་བྱས་ན། དུས་སྐབས་དེ་སུས་འགན་ཁྱེར་ཡོད་མ་རེད་ཟེར་ན་འགན་ཁྱེར་ཡོད་མ་རེད་ཟེར་ལབ་ཐུབ་ཡས་ཅིག་ཨ་ན། འགན་ཁྱེར་བ་ན་ཤོར་གི་མ་རེད་ཟེར་ན་འགན་ཁྱེར་བ་ཡིན་ན་མ་ཤོར་ཡས་ཀྱི་གནས་ཚུལ་ཡོད་མ་རེད་ཤོར་ཡས་བརྒྱ་ཆ་བརྒྱ་རེད་འགན་བརྒྱ་ཆ་བརྒྱ་ཁྱེར་བ་ན་ཤོར་ཡས་བརྒྱ་ཆ་བརྒྱ་རེད། ཡིན་པ་ཡིན་ན་ལ་དུས་ཚོད་ཀྱི་ཆ་ནས་ཏོག་ཙམ་ཕར་ག་རེ་ཟེར་ན་རྒྱང་རིང་པོ་ཆགས་ཡས་ཡོད་པ་མ་རེད་པ་ལས་ཏོག་ཙམ་འགན་ལུགས་ཁྱེར་ཡག་པོ་ཞིག་བྱས་ན་རྒྱང་དུས་ཚོད་གཏན་བཞི་མ་ལུགས་རྒྱུན་རིང་པོ་རྒྱལ་ཐུབ་ཡས་དང་དུས་ཚོད་རྒྱང་རིང་པོ་ཞིག་གཏད་རེད་མ་གཏོགས་པའི་དོན་དངོས་ཐོག་བོད་ཀྱི་ཁྱོན་ཡོངས་ཀྱི་ཆབ་སྲིད་ཀྱི་སྟོབས་ཤུགས་དང་འཛིན་སྐྱོང་དང་དམག་དོན་དང་དམག་རྩལ་དང་གཞུང་ཁོ་རང་གི་ཅིག་གནས་སྟངས་དང་གཞུང་དང་མི་མང་གི་འབྲེལ་བ་དང་དེ་ཚོ་དང་རྒྱ་ནག་དུས་སྐབས་དེའི་དམར་ཤོག་གི་གཞུང་དང་མི་མང་གི་འབྲེལ་བ་དང་དམར་ཤོག་གི་དམག་དཔུང་གི་སྟོབས་ཤུགས་དང་དམར་ཤོག་གིས་བོད་ལ་བཙན་འཛུལ་བྱེད་ཀྱི་སྲིད་ཇུས་དང་དམག་དཔུང་གི་ཁ་ཕྱོགས་དང་དམག་དཔུང་ག་ཚོད་བཏང་ཡོད་རེད་ཟེར་བའི་དུས་ཚོད་ཀྱི་གནས་བབ་དེ་ཚོ་དང་རྒྱལ་སྤྱིའི་གི་ཆབ་སྲིད་ཀྱི་འགྱུར་འགྲོས་ཀྱི་གནས་བབ་ཇོ་ར་དེ་ཚོ་ལ་བལྟས་པ་ཡིན་པ་ཡིན་ན། ཤོར་ཡག་བརྒྱ་ཆ་བརྒྱ་རེད་མ་ཚོ་ད་གང་ཡང་བལྟ་ཡག་ཡོད་མ་རེད་གང་བྱས་ད་དེ་ལོ་ག་ནས་ཕྱིན་མ་བྱུང་རེད་ཟེར་ན། ལོ་མང་པོ་ཅིག་གི་གོང་ནས་ལོ་བཅུ་གྲངས་ཉི་ཤུ་གི་གོང་ནས་ང་ཚོས་འཐུས་ཤོར་ཤོར་བ་ལ་བརྟེན་ནས་བྱུང་བ་རེད། སྐབས་ཐོག་འདི་འདི་ལགས་ཁ་ཆེ་འོག་མར་ལྟ་ཁ་ཆེ་ལགས་འོང་ལ། སྟོབས་ལགས་འདི་གསུངས་སོང་ང་དམག་གི་ནུས་པ་འདི་མེད་པར་གསུངས་ཀྱི་ད་ཡིན་ནའི་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པའི་ནི་སྐུ་དུས་ལ་ཡིན་པའི་ན་རིམ་པས་ད་བོད་དམག་གི་དྲག་པོའི་སྟོབས་ཤུགས་འདི་འཐུས་སྒོ་ཚང་རུ་བཏང་གནང་ཡག་ད་དེ་འདྲ་ཅིག་གི་གནང་ཡོད་རེད་ལ་ནི་གཅིག་སྟོང་དགུ་བརྒྱ་ཉི་ཤུ་སུམ་ཅུའི་ནང་ལོགས་ལ་ཡིན་པའི་ནི་བོད་ཀྱི་དམག་ཤུགས་ནི་ག་ལ་གང་འཚམ་ཅིག་སླེབས་ཡོད་པ་འདི་ད་ང་ཚོའི་ལོ་རྒྱུས་ཀྱི་སྟོབས་ལགས་ཀྱིས་གོང་ལ་ངོ་སྤྲོད་གནང་བའི་ལེ་ཚན་འདི་གའི་ནང་ལོགས་ནས་གསལ་པོ་ཅིག་ཤེས་ཐུབ་ཀྱི་སེང་པི་ལ་ད་ཆབ་མདོའི་ནི་གནས་སྟངས་འདི་གོང་ཙམ་ཅིག་ལ་ཆ་བཞག་པའི་ན་ལས་ཅིག་ཡང་རྒྱ་མི་དང་དམག་མང་པོ་ཅིག་བྱུང་ཡོད་རེད་ད་རྒྱ་མི་ནི་རྒྱ་ནག་གི་དེ་དུས་ད་མན་ཇུ་ཆིང་ད་འདིའི་མཇུག་བསྒྲིལ་མ་བསྒྲིལ་འདི་འདྲ་ཅིག་གི་དུས་ཚོད་དེ་ཡིན་ནའི་ལས་གང་བྱས་སྤེལ་ཐུབ་པ་ཅིག་གི་བྱུང་བ་རེད་པ་བྱས་ཙང་འཐུས་ཤོར་ཆེ་ཤོས་དེ་ད་ལྟ་གསུང་དུས་ལོ་བཅུ་གྲངས་ཅིག་གི་གོང་ལ་གསུང་དུས་འདི་ག་དུས་ཆགས་ཀྱི་ཡོད་རེད། རེད་ད་འཐུས་ཤོར་གཅིག་ང་ཚོའི་ག་ནས་ཤོར་ཡོད་རེད་ཟེར་ན་ད་ལྟ་སྒྲོལ་དཀར་ལགས་གསུངས་པ་ན་དེ་རེད་བོད་དམག་ཉམས་ཆག་འགྲོ་ཡོད་རེད་བོད་དམག་ཉམས་ཆག་དེ་ག་དུས་འགྲོ་བ་རེད་ཟེར་ན་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་ལྔ་གཡས་གཡོན་དེ་ནས་བོད་དམག་ཉམས་ཆག་འགྲོ་ཡོད་རེད་བོད་དམག་ལ་ཆེ་མཐོང་བྱུང་ཡོད་མ་རེད་ད་དཀའ་བོད་དམག་ལ་དཀའ་ངལ་ཅིག་འཕྲད་ཡོད་རེད་ད་དེ་དཀའ་ངལ་འཕྲད་སྟངས་དེ་ཁོ་ན་གནས་ཚུལ་རྒྱུ་རྐྱེན་གཞན་པ་ཅིག་རེད་གང་བྱས་དེ་ལ་བརྟེན་བྱས་བོད་དམག་དེ་དུས་ཉམས་ཆག་འགྲོ་རེད་འདི་ནས་རིམ་པས་བྱས་བྱས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་ར་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་རྗེས་དུས་སྐབས་དེ་ནས་བྱས་བྱས་རྒྱ་ནག་དང་བོད་གཉིས་ཀྱི་བར་གྱི་སླར་ཡང་འབྲེལ་བ་ཞིག་འགོ་བཙུགས་རྒྱལ་ཚབ་རྭ་སྒྲེང་སྐབས་སུ་དེ་ག་ནང་བཞིན་གྱིས་དེའི་གི་རྗེས་ལ་བོད་ལ་གོ་སྐབས་མང་པོ་ཞིག་བྱུང་ཡོད་རེད་པ་དཔེ་བཞག་བཤད་ན་རྒྱ་ནག་གི་གུང་ཁྲན་ཏང་དང་གོ་མིན་ཏང་དམག་འཁྲུག་རྒྱག་གི་ཡོད་རེད། རྒྱ་གར་ནང་ལ་དབྱིན་ཇི་དང་རྒྱ་གར་རང་བཙན་གྱི་དམག་འཁྲུག་རྒྱག་གི་ཡོད་རེད། འཛམ་བུ་གླིང་ལ་ག་རེ་ཟེར་ན་དམག་ཆེན་གཉིས་པ་ལངས་རེད། ཁྱེད་ཚང། དུས་ཚོད་དེ་དམག་ཆེན་གཉིས་བ་འཇུག་རེད་དུས་ཚོད་དེ་ལ་བོད་ལ་གོ་སྐབས་མང་པོ་ཞེ་པོ་ཅིག་བྱུང་ཡོད་རེད་བྱས་ཙང་ད་གོ་སྐབས་དེ་ཚོ་ཕྱི་ལོགས་ལ་འགྱུར་བ་དེ་འདྲ་འགྲོ་ང་ཚོ་གོ་སྐབས་དེ་འདྲ་ཞིག་རག་ཡོང་དུས་སྐབས་སུ་ང་ཚོའི་གོ་སྐབས་རྩོད་ལེན་ཁྱོན་ནས་ཐུབ་ཡོད་པ་མ་རེད་གོ་སྐབས་རྩོད་ལེན་མ་ཐུབ་པའི་སྒང་ལ་ནང་ཁུལ་ལ་ག་རེ་ཟེར་ན་རྒྱལ་ཟུར་རྭ་སྒྲེང་དང་སྲིད་སྐྱོང་སྟག་བྲག་གཉིས་ཀྱི་བར་གྱི་རྭ་སྟག་དོན་རྐྱེན་ཟེར་ཞིག་ཉེ་བའི་ལོ་རྒྱུས་ནང་ལ་དེ་ཅིག་འཁྲུགས་བསྡད། ཨ་ནི་དེའི་སྒང་ལ་ད་རུང་ད་པཎ་ཆེན་རིན་པོ་ཆེ་གི་གནད་དོན་དེ་གཙང་མ་བཟོ་མ་ཐུབ་པའི་ཅིག་ལྷག་བསྡད་མ་འོངས་ལ་ཨ་ནི་བོད་ཀྱི་མཐའ་མཚམས་ཀྱི་མང་པོ་ཅིག་ལ་སྔོན་མ་རང་རེ་བྱས་ཅིག་ག་རེ་ཟེར་ན་གཞུང་དང་འབྲེལ་བ་མེད་པར་བྱས་ཅིག་དེ་ཚོ་རྒྱ་མི་གིས་ཅིག་ག་རེ་ཟེར་ན་ད་བོད་ཆོས་ཟེར་ན་གཡོ་འོག་ལུས་ཞིག་ལ་གཏུགས་སྲི་མང་པོ་ཅིག་མགོ་སྐོར་འོག་ལ་ཤོར་ཏེ་འོ་དེ་འདྲའི་གི་བོད་སྟོབས་ཤུགས་དེ་མདོར་བསྡུས་ནས་བཤད་ན་བོད་གཞུང་བོད་གཞུང་ལས་ཀ་བྱེད་མི་ཚོ་དུས་སྐབས་དེའི་སྐབས་སུ་སེ་ར་ཏག་ཏག་ཅིག་བོད་གཞུང་གི་འོག་ལ་འགྲོ་དགོས་པ་ཅིག་རྒྱབ་སྐྱོར་ཡོད་པ་མ་རེད་བཀྲ་ཤིས་ལྷུན་པོ་གིས་བོད་གཞུང་འོག་ལ་ཏག་ཏག་ཅིག་འགྲོ་གི་ཡོད་པ་མ་རེད་རྭ་སྒྲེང་བླ་བྲང་དང་རྭ་སྒྲེང་དགོན་པའི་གི་བོད་གཞུང་འོག་ལ་ཏག་ཏག་སྡོད་ཀྱི་ཡོད་མ་རེད་ད། འབྲས་སྤུངས་ཡང་ཆེ་ཁག་ཚོ་རེད་དགའ་ལྡན་ཡང་ཆེ་ཁག་ཚོ་རེད་གང་བྱས་དེ་དེ་འདྲ་བྱས་ཀྱི་སྟོབས་ཤུགས་ཆེ་བའི་གི་དགོན་པ་དེ་ཚོ་དང་དགོན་པའི་འོག་ལ་ཆོས་གཞིས་དེ་ཚོ་ད་གཞུང་གི་འོག་ལ་རྒྱབ་སྐྱོར་ཏག་ཏག་ཅིག་མ་བྱས་བ་ཡིན་ན་ཁོ་ཚོ་སྟོབས་ཤུགས་ཆེ་ཤོས་དེ་རེད་ཁོ་ཚོས་ད་དམག་མི་ནི་ཡོད་མ་རེད་བ་ད་ཁོ་ཚོས་གི་ཏག་ཏག་ཅིག་མ་བྱས་བ་ཡིན་ན་ད་གཞན་པའི་གི་དགོན་པ་གཞན་པ་དེ་ཚོ་ནི་མི་ས་སྟོབས་ཤུགས་སི་ཏང་ཡོད་མ་རེད་ག་རེ་ཟེར་ན། གཞུང་ཁོ་རང་ཅིག་དགའ་ལྡན་ཕོ་བྲང་གི་ཅིག་བསྟན་པ་ཆོས་སྦྱིན་གྱི་སྦྱིན་བདག་ཟེར་བྱས་ཀྱི་དགེ་ལུགས་པའི་དགོན་སྡེ་དེ་ཚོ་སྟོབས་ཤུགས་ཆེན་པོ་དང་ནི་གཞུང་དང་འབྲེལ་བ་ཆེ་ཤོས་དེ་རེད་བ་བྱས་ཙང་དེ་འདྲས་ཀྱི་གནས་སྟངས་འོག་ནས་དེ་ཚང་མ་ལོ་ག་རེ་བྱས་ནས་བཞི་བཅུ་ཞེ་དགུ་ཡན་དེ་ཚོ་ལ་དེ་འདྲས་ཅིག་ནུས་པ་མེད་པ་ཆགས་རེད་ཟེར་ན་འདིའི་གོང་དེ་ཚོ་ལ་བཞི་བཅུ་དང་གསུམ་བཅུ་གི་ནང་ལ་འཛིན་སྐྱོང་བྱེད་སྟངས་ཚགས་ཚུད་པོ་མ་བྱུང་བ་དང་ནང་ཁུལ་འགལ་ཟླ་ཤུགས་ཆེ་བོ་ཤོར་བ་ལ་བརྟེན་བྱས་ཨཱ་ནི་ད། བླ་མཁན་ཁོ་རང་ཡོད་མ་རེད་མ་ནི་ཡ་དཔེ་བཤད་ན་ནུབ་བྱང་ཅུས་ཀྱི་མཉམ་དུ་ལ་བོད་པ་སྟོབས་ནག་པོ་ཡོང་གི་ཡོད་རེད་ལྷོ་ནུབ་ཅུས་ཀྱི་མཉམ་དུ་ལ་བོད་པ་སྟོབས་ནག་པོ་དེ་ཡོང་གི་ཡོད་རེད་བ་བྱས་ཙང་དེ་འདྲས་ཀྱི་གནས་སྟངས་ཐོག་ནས་ང་ཚོའི་མར་འཛིང་མཁན་ཡང་བོད་པ་རེད་ཡར་ཡོང་མཁན་དང་ལམ་སྣེ་བྱེད་མཁན་ཡང་བོད་པ་ཆགས་བསྡད་ཡོད་རེད་དེ་ཚོ་ཚང་མ་ལོ་ང་ཚོས་ཀྱི་གཞུང་གི་མི་མང་བདག་པོ་བརྒྱབ་མ་འདུག་མི་མང་གི་གཞུང་ངོས་ཡག་པོ་ཅིག་ཟིན་མ་འདུག་འདི་འདྲས་ཀྱི་འཐུས་ཤོར་དེ་འདི་འདྲས་བྱས་ནས་ཕྱིན་འདུག་ད་ལྷག་པར་དུ་འདིའི་ནང་ནས་དང་ག་རེ་ཤོར་རེད་ཟེར་ན་གསུམ་བཅུ་སོ་གསུམ་ལོ་ལ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་མྱ་ངན་ལས་འདས་རྗེས་དེའི་གོང་ལ་རྒྱ་ནག་དང་བོད་གཉིས་འབྲེལ་བ་ཁྱོན་ནས་ཡོད་བ་མ་རེད་སླར་ཡང་གསུམ་བཅུ་སོ་གསུམ་ལ་ཧོང་མོ་སུང་ལབ་མཁན་གཅིག་མར་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་གསུམ་པས་ཀྱི་དགོངས་རྫོགས་མཆོད་འབུལ་ལ་བཏང་གི་ཡིན་ཟེར་གོ་མིན་ཏང་བཏང་བ་གི་སྟབས་དེ་ནས་རྒྱ་ནག་བྱས་མི་སེར་རྒྱལ་ཁབ་ཀྱི་རོ་མིང་འོ་དགོངས་མི་སེར་རྒྱལ་ཁབ་རོ་དེ་བཏང་བ་དེ་ནས་བྱས་རྗེས་བོད་ལ་སླར་ཡང་རྒྱ་ནག་མི་སེར་རྒྱལ་ཁབ་ཟེར་ན་ད་གོ་མིན་ཏང་གི་དོན་གཅོད་ཡིན་ཟེར་བཟོ་འདྲ་དང་བོད་སོག་ལས་ཁུངས་ཡན་ལག་ཡིན་པ་རེད་ཡ་དང་བོད་སོག་ལས་ཁུངས་ཡན་ལག་རེད་དོ་བཙུགས་བྱས་རྗེས་ད་སླར་ཡང་མན་ཇུའི་དུས་སྐབས་ཀྱི་གནས་བབ་བྱུང་བ་དེ་བོད་ལ་བསྐྱར་གསོ་བྱེད་ཀྱི་རྒྱ་ནག་གི་འབད་བརྩོན་ཞེ་པོ་ཅིག་ཨ་ནི་མ་མ་འགྲོ་རོགས་བྱས་མུ་མཐུད་བྱེད་གཅིག་ལས་གཉིས་ལས་དེ་ནི་དམག་མི་ལས་དམག་མི་བཟོ་འདྲ་ཚོང་པ་བཟོ་འདྲ་ལས། སྐུ་ཞབས་བཟོ་འདྲ་གྲྭ་པ་རྫུན་མ་འདི་ལས་དེ་བཞིན་སོ་པ་བྱས་འདི་འདྲས་ཀྱི་གནས་སྟངས་ཀྱི་རྐྱེན་པས་ཀྱི་ནི་ཕུ་དཀྲུག་མདའ་དཀྲུག་བཏང་བྱས་ང་ཚོས་ཀྱི་རྡོག་རྩ་གཅིག་སྒྲིལ་དེ་སླར་ཡང་མ་བྱུང་བྱས་རྒྱ་ནག་ལ་ཕྱོགས་མཁན་གྱི་མི་མང་པོ་ཆགས་ཡས་ཀྱི་གནས་བབ་ཅིག་ཆགས་བསྡད་བ་དེ་ཚོ་ཚང་མ་ལོ་གལ་སྲིད་ཧོང་མོ་སུང་བཏང་མེད་པ་ཡིན་ན་རྒྱ་ནག་གི་བོད་ལ་ལག་པ་འཆང་ཐུབ་ཀྱི་མ་རེད་དེ་འཆང་མ་ཐུབ་པ་ཡིན་ན་ཨ་ནི་བོད་ནང་ལ་བསྡད་མཁན་གྱི། གོ་མིན་ཏང་གི་དོན་གཅོད་ཟེར་བཟོ་འདྲ་ལ་དེ་ཚོ་ཡོང་གི་མ་རེད་གོ་མིན་ཏང་གི་དོན་གཅོད་བོད་ལ་མ་བསྡད་ན་རྒྱ་གར་དབྱིན་ཇིའི་གཞུང་གི་དོན་གཅོད་བོད་ལ་སྡོད་ཀྱི་ཡོད་པ་མ་རེད་ད་དེ་དབྱིན་ཇི་ཁོ་རང་གི་སྲིད་ཇུས་རེད་ཨོ་དེ་འདྲ་དེ་མེད་དུས་སྐབས་སུ་མུ་མཐུད་བྱས་བོད་དེ་ལ་ནི་རྒྱ་ནག་གི་ལག་པ་འཆང་ཡས་ཀྱི་གཞི་ལུས་ཅིག་ཆགས་ཡོད་པ་མ་རེད་བོད་ནང་ལ་དཀྲུག་ཤིང་རྒྱག་ཡས་ཀྱི་གཞི་ལུས་ཅིག་ཆགས་ཡོད་པ་མ་རེད་བརྡབ་གསིག་ཐེབས་ཡས་ཀྱི་གཞི་ཆགས་ཡོད་པ་མ་རེད་ར་དག་དོན་གྱི་ལས་བྱེད་པ་རྣམས་གོ་མིན་ཏང་གིས་ཐེ་ཇུས་ཞེ་པོ་བྱས་འདུག་བ་དེ་ཚང་མ་ལ། ལག་པ་ཆ་ལྔའི་མེ་བས་ཀྱི་ནད་དང་ཕྱག་དྲུག་ར་ལ་ལ། རེད་རེད་རེད་ཞུས་ཙང་ཀ་ད་ལོ་རྒྱུས་ཀྱི་གནས་ཚུལ་འདི་གས་ལ་རྒྱུས་མངའ་ཤེས་རྟོགས་བྱས་པའི་ཐོག་ནས་ཨ་ནི་ད་ལྟ་གོམ་པ་སྤོ་དུས་མ་ནོར་བ་ཅིག་དགོས་ཡག་འདི་ད་ལོ་རྒྱུས་ཀྱི་བསླབ་བྱ་གལ་ཆེ་ཤོས་དེ་བྱེད་གི་ཡོད་ལ་ད་ད་ལྟ་གོང་ལ་ཡང་ང་ཚོ་བཀའ་མོལ་བྱུང་བ་ནང་བཞིན་གྱིས་ཨ་ནི་ལོ་རབས་ལྔ་བཅུའི་ནང་ལོགས་ལ་ད་ལྔ་བཅུའི།

ཁོ་རང་སྨར་ཁམས་ས་སྲུང་ཡོད་མུས་བཀག་ཐབས་མ་བྱས་པར་ལམ་སེང་མགོ་སྒུར་བྱ་རྒྱུའི་གྲོས་གཞི་བཏོན་ནས་ང་རང་དང་བརྒྱ་དཔོན་སོགས་ཁྲིད་དེ་སྨར་ཁམས་ས་ཁོངས་དགུ་ཤུད་གྲོང་དུ་རྒྱ་དམག་འབྱོར་མུས་སར་ཕྱིན་ཏེ་མགོ་སྒུར་བྱས་པ་ཡིན། རྒྱ་མི་དམག་ཨང་བརྒྱ་དང་བཅུ་བདུན་པའི་ཨུ་ཡོན་རན་ཞན་ཧྲིང་སན་དེ་ཐུག་ནས་མགོ་སྒུར་རེ་ཡིན་ཟེར་བ་རེད་བྱས་ཙང་ད་དེའི་ཁ་ཐུག་དེ། རྒྱལ་ཁའི་འཇོམས་ཐབས་ངོ་ནས་བཀའ་བཅུ་ངོ་ནས་འཛུགས་སྲོལ་ཡིན་མ་འདྲ།

ཐོག་གྲུ་གུ་དགོན་དུ་ཕེབས། ངོ་ལས་ཚང་མ་བཀའ་བསྡུར་གྱིས་ད་ཆ་མགོ་སྒུར་གནང་ན་མི་སྲོག་ལ་མི་གནོད་ཙམ་ཡོང་རྒྱུར་དགོངས་པ་མཐུན་བྱུང་བར། ལམ་སེང་ལས་བྱ་མཁན་ཆུང་བསམ་མཁར་ཐུབ་བསྟན་དོན་ཡོད་བསམ་མཁར་ཐུབ་བསྟན་དོན་ཡོད་སེང་འདི་རེད་ག་ཟེར་བའི་སྐུ་ངོ་བཟང་པོའི་མཁན་པོ་དང་གཉིས་ཆབ་མདོ་ཞུ་བར་པོ་ང་ཚོས་དེ་ལྟ། འདིའི་ཡིག་ཆ་འདི་ག་དེ་གང་ག་སྐུ་ངོ་འདི་གནང་ཡི་རེད་ད་མགོ་སྒུར་ག་དེ་ངའི་སྐུ་ངོ་རེད་བྲོས་ཡོང་དུས་ཆབ་མདོ་ནས་བྲོས་ཡོང་དུས་ཁོང་ཁོ་རང་ཡོད་སོང་རེད་ང་ཕོད་མཉམ་པོ་བྲོས་ཡོང་དུས་ཁོང་ལས་བྱ་རེད་མི་ག་ཆབ་མདོའི་གོ་མཛོད་ལ་མེ་རྒྱབ་ཨ་ནི་ཡར་བྲོས

གཅིག་པ་རེད་ཁོ་གཉིས་སྒོ་དགུ་དང་བྱེད་སྟངས་སྒང་ག་ཁོ་ཚོ་ཡིན་པོ་སོང་ཙང་ད་བཀའ་མོལ་དཔེ་གཅིག་པ་རང་གནང་བྱུང་ཁོ་ཚོས། ཉི་མ་རྒྱལ་མཚན་བཅས་ཆབ་མདོར་མགོ་སྒུར་བྱེད་པར་གཏོང་གནང་མཛད་པ། ཁོ་ཚོ་མར་ཡོང་སྐབས་ལམ་ནས་རྒྱ་དམག་འབྱོར་བ་མཐོང་སྟེ་མགོ་སྒུར་གུ་དག་བཅར་ཏེ་དམག་དཔུང་དེའི་འགོ་འཁྲིད་དམག་དཔོན་ལ་གནས་ཚུལ་བརྗོད་པར་བྱས་ན་ཡག་པོ་བྱུང་ཁྱོད་ཚོ་ཆབ་མདོར་འགྲོ་མ་དགོས་དཔའ་ཤོད་ཕྱོགས་ནས་ཡོང་མི་རྣམས་དོ་ནུབ་ལམ་མདར་འབྱོར་རྒྱུ་དེ་ཚོ་དང་འཕྲོད་པ་བྱས་ཏེ་སང་ཉིན་སྔ་དྲོ་ང་ཕོད་བཞུགས་སར་འགྲོ་རྒྱུ་དོ་ནུབ་ཁྱོད་ཚོ་འདིར་སྡོད་བརྗོད་པ། གནས་ཚུལ་རྣམས་མདོ་སྤྱིར་སྙན་སེང་ཞུ་བར་རྟ་ཤད་ཅིག་ལམ་སེང་བཏང། རྒྱ་དཔོན་རྣམས་རླུང་འཕྲིན་ཐོག་ལམ་མདའ་དང་ཆབ་མདོར་འབྲེལ་བ་མང་པོ་བྱས་ནས་ཚེས་བཅུ་གཅིག་སྔ་དྲོ་རྒྱ་དམག་དང་མཉམ་དུ་ལས་བྱ་རྣམས་ཐོ་གྲུ་གུ་དགོན་དུ་འགྲོ་སྐབས་ས་དབང་ང་ཕོད་ངོ་ལས་རྣམས། ཆབ་མདོའི་རྒྱ་དམག་ཁ་ཤས་དང་བཅས་དགོན་ཆབ་མདོ་མར་ཕེབས་ཁི་ས་ཁོང་ཚོ་ཡར། དཔའ་ཤོད་ནས་ཡོང་མཁན་གྱི་དམག་མི་དེ་ཐུག་འདྲ་ཏོ་ཁོང་ཚོ།

ཆབ་མདོ་ནས་ཡོང་མཁན་གྱི་དམག་མི་གནས་ཡི་གེ་སླེབས་འདྲ་འདུག་ད་ཁོ་ཚོ་ད་ལྟ་མར་མགོ་སྒུར་ག་འགྲོ་མཁན་ཁོ་ཚོའི་ལམ་ཁ་དཔའ་ཤོད་ནས་ཡོང་མཁན་གྱི་དམག་མི་ཚོ་ཐུག་ནས་ཁོ་ཚོ་ཡང་དཔའ་ཤོད་ནས་ཡོང་མཁན་སོང་ཙང་ཁོ་ཚོ་ཁོ་ཚོའི་མགོ་སྒུར་མཁན་དེའི་མགོ་སྒུར་མཁན་གྱི་སླེབས་རོ་ཁོ་ཚོ་དེ་གའི་ཡི་གེའི་མགོ་སྒུར་མཁན་གྱི་བྱུང་བ་རོ་ད་གཉིས་ཅག་ལ་མགོ་སྒུར་མཁན་བྱས་ཙང་ཨ་ནི་འདི་གཉིས་འདི་ཁ་མ་འཆམ་པ་བྱས་ནས་ལྟས་རེ་འདི་བྱུས་འགྲོ་བྱས་སོང་གསུང་གི་འདུག། རྗེས་མ། ད་ཡི་གེ། ཐུན་མོང་གི་ཐོག་ནས་ཡིག་ཆ་དེ་གས་རྩིས་ལེན། པར་གྱི། ལག་ཆ་དེ་གས་རྩིས་ལེན། མ་འཆམ་དོགས་འདི་བྱུང་གསུང་འདུག། ལ་འདི་རེད། རྒྱ་དམག་ཕན་ཚུན་རྒོལ་ལན་བྱེད་པའི་ངོ་སོ་ཁྱད་ཆོས་སྐོར་ལ་ཁ་རྩོད་ཕྲན་བུ་བྱས་ཏེ་ས་མདོ་སྤྱི་བཀའ་བློན་ངོ་ལས་ཚང་མ་སླར་གྲུ་གུ་དགོན་དུ་ཕེབས་བཅུག་སྟེ་གོ་ལག་རྩིས་ལེན་དང་རྒྱ་ཡིག་ཐོག་ངོ་ལས་ཚང་མས་རྟགས་ཐེལ་དང། ལག་ཐེལ་བླངས་ཟིན་མཚམས་དགོན་པའི་མདོར་ཚང་མ་མགོ་སྒུར་བའི་རྣམ་པ་བཅས་པ་རྣམ་པ་དང་བཅས་པར་མང་པོ་བརྒྱབ། དེ་ནས་ངོ་ལས་ཚང་མ་རྒྱ་མིའི་རྟ་དམག་གི་དབུས་སུ་ཆབ་མདོར་ཁྲིད་པ་ཆབ་མདོར་ཝང་ཆི་མི་ཟེར་བའི་རྒྱ་མིའི་དམག་དཔོན་དེ་འབྱོར་ཟིན་འདུག་མདོ་སྤྱི་ས་དབང་དང་བསམ་མཁར་མཁན་ཆུང་མཚོ་སྒོ་སྲས་སོགས་སུས་ཐོབ་ཐང་དང་དེ་བཞིན་རྒྱ་མིའི་དམག་སྒར་ལ་བཟང་བཙོན་ལྟ་བུར་བཞག་དེའི་སར་ཉིན་མོ་མང་པོ་ཚོགས་འདུ་ཚུགས་ནས་བསམ་འཆར་དྲི་བ་མང་པོ་བྱས་མཐར། བོད་གཞུང་རླུང་འཕྲིན་ལས་བྱེད་ཕོར་ནས་ཏྲེ་ཧོར་དགེ་སྟག་སྤྲུལ་སྐུར་དུག་བཏང་ཚུལ་བསྙོན་འཛུགས་ཀྱི་ལས་འགོ་ཐོག་མར་ཚུགས་ས་དང། གནས་རབས་འདི་དང་པོ་དེ་བོད་གཞུང་གི་རླུང་འཕྲིན་དོ་གཉེར་ཕོག་དུས་བཙུགས་པ་འདྲ་འདུག་དགེ་སྟག་བླ་མ་དུག་དེ་ཤ་ལོང། ད་སྟོབས་ལགས་ནི་སྐབས་དེ་དུས་ཆ་བཞག་ན་ད་ཆབ་མདོ་ནི་ཛ་དྲག་གི་ད་གནས་ཚུལ་དེ་གས་བྱུང་བཞིན་པའི་དུས་ཚོད་འདིའི་ནང་ལོགས་ལ་ང་རང་ཚོ་བོད་གཞུང་ནས་ཡིན་ན་ནི་མཉམ་འབྲེལ་རྒྱལ་ཚོགས་ལ་ཡི་སྙན་ཞུ་ཅིག་གི་ཕུལ་གནང་ཡ་ད་དེ་འདྲ་ཅིག་གི་བྱུང་ཡོར་བ་སྐབས་དེ་དུས་ཡང། རེད་འགྲོ་ག་ལ་ད་མཉམ་འབྲེལ་རྒྱལ་ཚོགས་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཟླ་བ་བཅུ་གཅིག་པའི་ནང་ལ་རེད་པ་ད་བཅུ་གཅིག་པའི་སྐོར་ཙམ་ལ་མཉམ་འབྲེལ་རྒྱལ་ཚོགས་ལ་ང་ཚོས་ཅིག་ཡར་རེ་བ་ཅིག་བརྒྱབ་རེད་ད་རྒྱུ་མཚན་ག་རེ་རེད་ཟེར་ན་དུས་སྐབས་དེའི་སྐབས་སུ་རྒྱ་ནག་ཀུ་རུ་ཡེ་གི་ལྷོ་བྱང་གི་དམག་འཁྲུག་ལང་གི་ཡོར་བ་ཀུ་རུ་ཡེ་ལྷོ་བྱང་དེ་ལ་ཀུ་རུ་ཡེ་བྱང་དམག་ལ་རྒྱ་མིས་རོགས་པ་བྱེད་ཀུ་རུ་ཡེ་ལྷོ་དམག་ལ་ཨ་མི་རི་ཀས་རོགས་པ་བྱེད་ཀྱི་ཡོད་རེད་བ། འདིས་ཀྱི་གནད་དོན་དེ་ལ་བརྟེན་ཅིག་ཨ་མི་རི་ཀས་ཀྱིས་ཅིག་བོད་ལ་རོགས་རོགས་རམ་བྱེད་ཀྱི་རེད་བསམ་བསམ་གྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐོག་ནས་བོད་ཀྱི་གནས་ཚུལ་ཐོག་ལ་བདག་སྤྲོད་བྱེད་ཀྱི་རེད་བསམ་བསམ་བྱས་བྱས་མཉམ་འབྲེལ་རྒྱལ་ཚོགས་ཐོག་ལ་ང་ཚོས་ཀྱི་སྙན་ཞུ་བརྒྱབ་རེད་སྙན་ཞུ་བརྒྱབ་ཡོང་དུས་སྐབས་སུ་ད་སྙན་ཞུ་རྒྱག་སྟངས་དེ་དང་དེ་ཚོ་ང་ཚོས་ཅིག་ད་ནོར་བ་བྱས་ན་ནི་ཁག་མེད་སྐྱོ་བཟོ་འདྲ་ཞིག་རེད། ད་དུས་སྐབས་དུས་སྐབས་སུ་ཕྱོགས་གཅིག་ནས་བལྟས་ན་ཐབས་ཤེས་མེད་པ་དང། གནས་སྟངས་དེ་འདྲས་ཞིག་གི་འོག་ནས་མ་བརྒྱབ་ཀ་མེད་ལུགས་ཆགས་ཡོད་རེད།

ད་ཀ་སྦུག་ལ་ཡོད་དུས་སྐབས་སུ་ཀ་སྦུག་གི་ས་གནས་དགྲས་དུས་སྐབས་སུ་ནི་ཞྭ་སྒབ་པས་ཀྱི་གཟིམ་ཤག་མ་བྲིས་ཀ་མེད་ལུ་ཆགས་ད་ཁོ་རང་ཕར་ཞྭ་སྒབ་པ་བཞུགས་ཀྱི་ཡོར་བ་འོ་དེ་འདྲི་ཡས་ཀྱི་བྱེད་ཅིག་ང་ཚོར་དཀའ་ད་དཀའ་ངལ་ཡོང་ས་དེ་ནས་ཁྲོ་ཡོང་ཡོང་བྱུང་ཡོར་བ་བྱས་ཙང་དེ་འདྲ་ལ་བརྟེན་ཅིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་ཕེབས་ཏེ་ལས་ཀ་བྱེད་མཁན་ངོས་ནས་ཐོག་མའི་ཆ་ལ། སྒེར་པ། ཚོགས་པ། དེ་འདྲའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་འདི་འདྲས་ཀྱིས་ཅིག་སྙན་ཞུ་ལུ་ལ་རྩིས་ཅི། དེའི་གི་ཁྱབ་ཁོངས་འོག་ལ་ཅིག་བཞག་དེ་བཞག་འདུག་པ། ད་སྙན་ཞུ་འདི་ཧ་གོ་མཁན་བཟོ་འདྲ་དེ་བོད་ཀྱི་གནད་དོན་དེ་ཧ་གོ། རྒྱལ་ཚོགས་ཐོག་ནས་ཧ་གོ་མཁན་དེ་དབྱིན་ཇི་བྱས་རྒྱ་གར་བྱས་ཨ་མི་རི་ཀ་གསུམ་རེད་འདུག་པ། བྱས་ཙང་དབྱིན་ཇི་གི་ངོས་ནས་དུས་སྐབས་དེའི་ཐོག་ལ་ད་ནི་བོད་ཀྱི་སྙན་ཞུ་དེ་དེ་ལ་བདག་སྤྲོད་བྱེད་སྟངས་ག་འདྲ་ཡིན་པ་ཟེར་དུས་སྐབས་སུ་འདིར་ང་ཚོས་ཚོགས་པ་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་བས། བྱེད་ཀྱི་ཡིན་ཟེར་གྱི་ཐག་གཅོད་དེ་འདྲ་ཅིག་བྱས་འདུག་ག་ཚོགས་གཞུང་འབྲེལ་མ་ཡིན་པའི་ཚོགས་པ་སོ། ད་དེ་ལ་དབྱིན་ཇིའི་ངོས་ནས་ད་བོད་ཀྱི་གནས་སྟངས་དང་ནི་ཕེ་ཡི་གྲས་ཅིག་ངོ་སྤྲོད་ལུས་ཅིག་ད་རྒྱ་མི་གི་ཅིག་གི་བཙན་འཛུལ་བྱས་པའི་གནས་པ་ཞིག་ངོ་སྤྲོད་ལུས་བྱས་ཡོད་རེད་དེ། ཡིན་ན་ལ་ཡང་དབྱིན་ཇིའི་གི་ངོས་ནས་དེ་ལ་རྒྱབ་སྐྱོར་བྱས་ཡོད་མ་རེད་ཨ་མི་རི་ཀའི་ངོས་ནས་ཡང་སྙན་ཞུ་དེ་ཅིག་ཡང་གླེང་སློང་ལུས་བྱས་མི་འདུག་རྒྱ་གར་གཞུང་ངོས་ནས་ད་སྙན་ཞུ་དེ་ལ་གླེང་སློང་བྱས་མི་འདུག་བྱས་ཙང་ད་མཐའ་མ་དེ་སྙན་ཞུ་དེ་གླེང་སློང་བྱེད་མཁན་དེ་ཨེ་སུས་བྱས་འདུག་ཟེར་ན་ལྷོ་ཨ་ཕི་རི་ཀ་རེད་ཅིག་གིས་ད་ཅིག་རྒྱལ་ཁབ་ཅིག་ཨེལ་སཱ་བཱའུ་ཀྲོ་ལབ་མཁན་ཞོ་ཨ་ཁོ་རང་གི་རྒྱལ་ཚོགས་གཞུང་ཚབ་མཉམ་འབྲེལ་རྒྱལ་ཚོགས་ལ་ཡོད་རྒྱུ་ཀྱི་འཐུས་མི་དེ་གས་གླེང་སློང་བྱས་པ་རེད་དེ་གླེང་སློང་བྱེད་ཕྱོགས་དེ་ལ་དབྱིན་ཇི་གི་ཐོག་ནས་རྒྱ་གར་ལ་བསྟུན་དགོས་དང་ཨ་ནི་རྒྱ་གར་གི་ངོས་ནས་རྒྱ་ནག་ལ་བསྟུན་དགོས་དང་ཨ་མི་རི་ཀས་ཡང་དེ་ནི་ཁོ་དབྱིན་ཇི་དང་རྒྱ་གར་གྱི་རྗེས་མཐུན་ལུགས་བྱས་རྗེས་གང་བྱས་བོད་དེ་ཨ་ནི་ཀྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་གླེང་སློང་ནང་ལ་རྒྱ་གར་གྱི་འདོད་བཏོན་པ་ལ་བརྟེན་ཅིང་དེ་ལ་དབྱིན་ཇི་ཀྱིས་རྒྱ་གར་གྱི་རྗེས་འབྲང་བྱས་ཅིང་རྗེས་འབྲང་དང་ད་བོད་ཀྱི་གནད་དོན་དེ་རྒྱ་ནག་གིས་བཙན་འཛུལ་བྱེད་ཀྱི་ཡོད་པ་དེ་གནས་ཚུལ་དེ་འབྲེལ་བ་ཡོད་ཤོས་ཤུགས་ཆེ་ཤོས་དེ་རྒྱ་གར་རེད་བ་རྒྱ་གར་ཡིན་དུས་སྐབས་སུ་རྒྱ་གར་ལ་རྒྱ་གར་གྱི་ཆབ་སྲིད་ཟེར་ན་དང་སྲིད་ཇུས་ག་རེ་ཡིན་པ་དེ་ལ་དབྱིན་ཇི་དང་ཨ་མི་རི་ཀས་ཀྱིས་རྒྱབ་སྐྱོར་ལུགས་བྱས་རྗེས། དང་ལེན་བྱས་མི་འདུག་ཨ་འདུག་ཟེ་བྱས་རྗེས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཞུ་དེ་ལ་ནུས་པ་ཐོན་ཡོད་མ་རེད་བདག་སྤྲོད་བྱས་ཡོད་མ་རེད། ཕྱོགས་གཅིག་ནས་ང་ཚོས་དེ་དཀའ་ངལ་དེ་ཡིན་ས་རེད་ད་མཉམ་འབྲེལ་རྒྱལ་ཚོགས་དེ་ནང་ལ་ག་རེ་ཟེར་ན་ཀོ་རི་ཡ་ལ་དམག་རྒྱག་གི་ཡོད་བ་ནང་ལྟར་ང་ཚོ་ལ་ཡང་ག་རེ་ཟེར་ན་འདུག་ཟེ་རོགས་པ་བྱེད་རོགས་གྱིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་ནས་བྱས་རྗེས་བོད་དང་རྒྱ་ནག་གི་གནས་བབ་ག་རེ་ཡིན་པ་བྱས་ནས་ད་ད་ལྟ་བར་དུ་ཨ་ནི་བོད་དང་རྒྱ་ནག་གི་གནས་བབ་དེ་བོད་རང་བཙན་གཙང་མ་ཡིན་པ་དང་རྒྱ་ནག་གི་འབྲེལ་བ་ཁྱོན་ནས་མེད་པའི་གི་གནད་དོན་དེ་ཚོ་འགྲེལ་བརྗོད་བྱས་ཨ་ནི་དེ་འདྲ་བོད་ལ་རྒྱ་མིས་གི་བཙན་འཛུལ་བྱེད་གི་འདུག་ཨ་ནི་དེའི་ཐོག་ལ་རྒྱལ་སྤྱིའི་གི་རྒྱལ་ཁབ་བཙན་འཛུལ་བྱེད་མཁན་དེ་ཚོ་ལ་རྒྱལ་ཚོགས་གི་ཨ་ནི་ལྟ་རྟོག་བྱེད་དགོས་སྲུང་སྐྱོབ་བྱེད་གི་ཡོད་པ་དེ་ང་ཚོས་གོ་གི་ཡོད་ཨ་ནི་དེ་འདྲ་ཀོ་རི་ཡའི་དམག་དེ་ལ་དེ་ང་ཚོས་ཐེ་བྱུས་ཟེར་དགོས་རེད་དེ་འདྲ་བྱས་བྱས་ཅིག་སྐྱོབ་གི་ཡོད་རེད་དེ་འདྲ་བྱེད་དུས་སྐབས་སུ་ང་ཚོ་ལ་འདུག་ཟེ་རོགས་པ་བྱེད་རོགས་བྱེད་ཟེ་ཡོ་སྙན་ཞུ་ནང་ལ་དེ་འཁོད་ཡོད་རེད་དེ་གང་བྱས་གཙོ་ཆེ་ཤོས་དེ་རྒྱ་གར་གྱིས་མོས་མཐུན་དང་རྒྱབ་སྐྱོར་བྱས་ཡོད་མ་རེད་དེ་མ་བྱས་བརྟེན་ཅིང་དགོས་ཀྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་བརྗོད་གཞི་གླེང་སློང་མ་བྱེད་ཡས་ཀྱི། རྒྱ་གར་གྱིས་དེ་ལ་བརྟེན་ཅིང། དབྱིན་ཇི་གིས་རྒྱ་གར་གྱིས་རྒྱབ་སྐྱོར་བྱས་ཨ་མི་རི་ཀས་ཡང་རྒྱ་གར་གྱིས་རྒྱབ་སྐྱོར་ལུགས་བྱས་རྗེས་ཕྱོགས་གཉིས་ཆར་བྱས་ཡོད་མ་རེད་ད་རྒྱ་གར་གྱིས་ག་རེ་བྱས་རྗེས་བྱས་རེད་ཟེར་ན་རྒྱ་གར་གྱི་ངོས་ནས། གོ་མིན་ཏང་མར་ཞིག་པ་དང་གུང་ཁྲན་ཏང་ཡར་གསར་བ་ལངས་དུས་སྐབས་སུ་རྒྱ་གར་དཀར་ནག་གཉིས་མཐུན་ལམ་ཆེན་པོ་ནེ་རུ་ཀྱི་སྲིད་བྱུས་དེར་མཐུན་ལམ་ཆེན་པོ་ཞེ་པོ་ཅིག་དང། ཆིག་སྒྲིལ་གྱི་ཐོག་ནས་ལས་དོན་སྒྲུབ་ཡས་ཀྱི་ཐོག་ལ་ཞེ་པོ་ཅིག་ཁོ་ཚོས་ཀྱི་སེམས་ཤུགས་འཕར་བ་ཟེར་ན་འདྲ་དེ་འདྲ་བྱས་རྗེས། དམར་ཤོག་གི་རྒྱལ་ཁབ་རྒྱ་ནག་དེ་རྒྱལ་ཁབ་ཅིག་ལ་ངོས་འཛིན་བྱེད་མཁན་དང་པོ་དེ་རྒྱ་གར་བྱས་ཡོད་རེད་ལ། ལྔ་བཅུ་གཡས་གཡོན་དེ་ཚོ་ལ་བེད་དེ་ཕྱི་འབྲེལ་གྱི་སྲིད་ཇུས་ཡང་བཙུགས་བྱས་རྗེས་རྒྱ་གར་གྱི་གཞུང་ཚབ་རྒྱ་ནག་ལ་བཏང་བ་དང་རྒྱ་ནག་གི་གཞུང་ཚབ་རྒྱ་གར་སླེབས་པ་དེ་ད་བཞི་བཅུ་ཞེ་དགུ་དང་ལྔ་བཅུའི་ནང་དེ་ཚོ་ལ་ཚ་ས་ཁ་སང་ང་ཚོས་གི་ཞྭ་སྒབ་པ་དང་མཉམ་པོ་འབྲེལ་བ་བྱེད་མཁན་དེ་ར་རྒྱ་ནག་གཞུང་ཚབ་འོ་འདི་འདྲའི་གི་གནས་བབ་དུ་རྒྱ་དཀར་ནག་གཉིས་ཀྱི་མཐུན་སྒྲིལ་ཅིག་ལ་རེ་བ་ཞེ་པོ་བརྒྱབ་རྗེས་ནེ་རུ་གི་ཨ་ནི་གངས་ཅན་བོད་ཀྱི་གནད་དོན་དེ་ནག་བསུབ་ལ་བཏང་རེད་ཁས་ལེན་ཁྱོན་ནས་བྱས་ཡོད་མ་རེད་ང་ཚོའི་གི་ངོས་ནས་རྒྱ་གར་ད་མཉམ་འབྲེལ་རྒྱལ་ཚོགས་ལ་ཕར་འདྲི་བ་བྱེད་དུས་སྐབས་སུ་སླར་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་གནད་དོན་དེ་ལ་བདག་སྤྲོད་མ་བྱུང་བ་ལ་བརྟེན་ཅིང་སླར་ཡང་ང་ཚོས་གིས་སུ་ལ་སློབ་སྟོན་ཞུ་ག་བྱས་རེད་ཟེར་ན་རྒྱ་གར་དང་དབྱིན་ཇི་ལ་སློབ་སྟོན་ཞུ་ག་བྱས་རེད་ད་ཁོ་གཉིས་མ་ཡལ་ཀ་ཨ་རི་དེ་ཁོ་གཉིས་ལ་ག་རེ་བྱས་ནས་ང་ཚོས་སློབ་སྟོན་ཞུ་དགོས་རེད་བྱས་ཙང་ང་ཚོས་དེ་ཚོ་གོ་འོ་ལུ་ཁྱོན་ནས་ཚོར་གི་མི་འདུག་ཨ་སྙིང་རྗེ་ཡན་ལ་དེ་ལྟར་བྱས་ན་སྙིང་རྗེ་ཡན་ལོ་རེད་འདུག་ཨ་ག་རེ་བྱས་ན་ཁོ་གཉིས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཁོ་གཉིས་ཀྱིས་བདག་སྤྲོད་བྱས་འདུག་ཁོ་གཉིས་ཀྱིས་མ་བཅུག་རེད་དེ་མ་བཅུག་པ་དེ་ང་ཚོས་ཞེ་དྲག་སྐབས་དེ་དུས་ཧ་གོ་གི་མི་འདུག་ཨ་མཉམ་འབྲེལ་རྒྱལ་ཚོགས་ཚུར་ལན་སླེབས་རྗེས་ད་ཁྱེད་ཚོས་དེ་ང་ཚོས་བདག་སྤྲོད་བདག་སྤྲོད་མ་བྱས་ལན་སླེབས་རྗེས་ཨ་ནི་ང་ཚོའི་ངོས་ནས་སླར་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱིས་བདག་སྤྲོད་མ་བྱས་པ་དེ་ཨ་ནི་དེ་འདྲས་བདག་སྤྲོད་བྱས་མེད་སོང་སླར་ཡང་རྒྱལ་སྤྱི་རྒྱལ་ཚོགས་ལ་ཕར་ཞུ་གཏུག་དང་རྒྱལ་ཚོགས་ལ་ཅིག་ཕེབས་ཏེ་རོགས་རམ་བྱས་ཐོག་ལ་རྒྱལ་ཚོགས་ལ་ཞུགས་ཡས་ཀྱི་དེ་ཚོའི་ཐོག་ལ་རྒྱ་གར་གྱིས་ནི་ལམ་སྟོན་དང་རོགས་རམ་དང་དབྱིན་ཇི་གིས་ལམ་སྟོན་དང་རོགས་རམ་བྱེད་རོགས་བྱེད་ལབ་ཀྱི་ཡོད་རེད་བྱས་ཙང་བཀག་མཁན་ཁོ་གཉིས་རེད་དེའི་ཐོག་ལ་ད་དུང་ད་ང་ཚོས་ཐུགས་རྗེ་གཟིགས་རོགས་རམ་བྱེད་ཟེར་གྱི་ཡོད་རེད་དེ་མ་གཏོགས་རྒྱལ་ཁབ་གཞན་པ་དེ་ཚོས་ནི་བོད་ཀྱི་གནད་དོན་ཁྱོན་ནས་ཧ་གོ་གི་ཡོད་ས་མ་རེད། ཧ་མ་གོ་བ་ལ་བརྟེན་བྱས་ད་ཁོ་ཚོས་ག་རེ་བཤད་བཤད་ལོ་ཞིག་མ་གཏོགས་བོད་ལ་རྒྱ་ནག་གིས་བཙན་འཛུལ་བྱས་བ་དེ་ད་ཞི་བའི་ཐོག་ནས་འགྲིག་འཇགས་བྱེད་ཀྱི་རེད་བསམ་བསམ་ལོ་ཞིག་མ་གཏོགས་རྦད་ཀྱིས་དྲག་པོའི་བཙན་འཛུལ་དང་ཨ་ནི་རྦད་དེ་རྒྱལ་ཁབ་གཅིག་ལ་བཙན་འཛུལ་གྱི་རྣམ་པ་དེ་འདྲ་ཁྱོན་ནས་ཚོར་གི་ཡོད་ས་མ་རེད་པ་བྱས་ཙང་ད་གནད་དོན་དེ་ཚོ་ལ་བལྟས་བ་ཡིན་ན་དེ་ད་ང་ཚོས་གོང་དུ་ཞུས་བ་ནང་ལྟར་རེད་སྐབས་དེ་དུས་འགན་ཁྱེར་རེད་ཁྱེར་མ་རེད་ཟེར་གྱི་འདུག་བ་དེ་འགན་ཁྱེར་ཡས་ཀྱི་ཆུ་ཚད་ཅིག་དགོས་པ་རེད་པ་དེ། མི་འདུག་ཨ། གནས་བབ་དེ་དེ་འདྲ་ཡིན་དུས་སྒོས་སུ་བོད་ལ་རྒྱ་མི་བཙན་འཛུལ་ཡོང་ཡས་དེ་སྐབས་དེ་དུས་འགན་ག་ཚོད་བྱས་ན་ལྷག་གི་མ་རེད་ཟེར་དེ་དུས་སྐབས་དེ་གི་རྒྱ་ནག་གི་དམག་ཤུགས་དང་བོད་ལ་བཙན་འཛུལ་བྱེད་ཀྱི་འཆར་གཞི་དང་སྟོབས་ཤུགས་བོད་པའི་གནས་སྟངས་རྒྱལ་སྤྱིའི་གི་ཐོག་ནས་ཨ་ནི་བོད་དང་རྒྱ་ནག་གི་སྐབས་དེ་དུས་ཀྱི་གནད་དོན་དེ་ལ་ལྟ་སྟངས། དེ་དུས་ཕྱོགས་གང་ནི་ཐོག་ནས་བལྟས་ན་བརྒྱ་ཆ་བརྒྱ་ཤོར་གྱི་རེད་ཟེར་གྱི་ངེད་ཀྱིས་དོམ་ཁ་ཕོ་ཆེ་བརྒྱབ་དེ་གནས་སྟངས་དེ་འདྲ་ལ་བལྟས་བྱས་ཞུ་གི་ཡོད་ལགས། ལགས་ལགས་སོ། ཞུ་ཙང་ད་སྐབས་དེ་དུས་ཡིན་པས་ན་ད་མཉམ་འབྲེལ་རྒྱལ་ཚོགས་ལ་ཨ་ནི་གནས་སྟངས་ཡར་སྙན་ཞུ་ཅིག་ཕུལ་ཡོད་ནའི་ནུས་པ་གཅིག་ཀྱང་ཐོན་ཡོད་མ་རེད་ལགས་ད་ཡང་སྙན་ཞུ་དེའི་ནང་དོན་སྐོར་ལ་ནི་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་ངོ་སྤྲོད་འདྲ་ཅིག་གནང་བཞག། ལྷ་ལྡན་རྒྱལ་ཁབ་ནས་མཉམ་འབྲེལ་རྒྱལ་ཚོགས་སུ་སྙན་འབུལ་གནང་རྒྱུའི་ཞུ་ཚིག། སྙན་སེང་བཅས་རླུང་འཕྲིན་བརྒྱུད་མཁན་རྩིས་ཐོག་ཀ་སྦུག་ཞྭ་སྒབ་ཤག་ཏུ་གནང་འབྱོར་བྱུང་དོན། དེ་འཕྲལ་ཟུར་བསྒྲིགས་ཀྱིས་ངོ་མ་རྒྱལ་ཚོགས་དྲུང་ཆེ་ར་མ་ཀྲོག་ཧ་མ་ཤོར་བོད་ལྕགས་སྟག་ཟླ་བ་བཅུ་པའི་ཚེས་གཅིག་ལ། སྤྱི་ཟླ་བཅུ་གཅིག་པའི་ཚེས་བཅུའི་ཉིན་གང་འདི་ཨ་ནི་ང་ཚོས་ལྕགས་སྐུད་ཐོག་ལ་ཕུལ་བ་རེད། མཉམ་འབྲེལ་རྒྱལ་ཚོགས་ལ་ལྕགས་སྐུད་ཐོག་ལ་ཕུལ་ཞིང་དེའི་ངོ་བཤུས་རེ། རྒྱ་གར་སྲིད་བློན་ནེ་རུ། ཕྱི་སྲིད་བློན་ཆེན་མེ་ནོན། དབྱིན་ཇི། ཨ་མི་རི་ཀ། བལ་ཡུལ། ཧྥ་རན་སི། ཨི་ཏྲ་ལི། ཨོས་ཏྲ་ལི་ཡ། ཁ་ན་ཌ། འབར་མ། སི་ལོན། ཐའི་ལན། ཨིན་ཏྲོ་ནི་ཤི་ཡ། སྦེལ་ཇམ། ཧོ་ལན་བཅས་ཀྱི་ལྡི་ལིའི་གཞུང་ཚབ་རྣམས་ལ་སྦྲག་ཐོག་འབུལ་ལམ་ཞུས། རྒྱལ་ཚོགས་དྲུང་ཆེའི་ཚོགས་འདུར་ཕུལ་བའི་སྙན་ཞུ་གསལ་ཐག་རེད། སྙན་ཞུ་འདི། བོད་ནང་ནས་གནང་བ་རེད། ཀ་ལོན་སྦུག་དེ་ཡར་ཀ་ལོན་སྦུག། གནང་ནས་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ལ་ཕུལ། སྙན་ཞུ་འདི། དོན་དུ་བྱས་ན་བོད་གཞུང་ནས་གནང་བའི་སྙན་ཞུ་ཞིག་རེད། བཅུ་གཅིག་ཐོག་ལ་གནང་བའི་སྙན་ཞུ་དེ། ད་སྙན་ཞུ་དེའི་ཚིག་ལ་འདི་འདྲ་ཞིག་ཡོད་རེད། མི་སྤྱི་མཆོག་ལ། འདི་འདི་རེད་ཌག་ཌག་ཧ་མི་ཤོ་ལགས་ཀྱི་མིང་གི་ཐོག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་ཌག་ས་ཌག་ཧ་མི་ཤོ་ལགས་ཟེར་འདུག་ཁོང་གི་མཚན་ལ་གནང་ཡོད་རེད། མི་རྗེ་མཆོག་ལ་དེང་དུས་འཛམ་གླིང་གིས་ཀོ་རེ་ཡའི་དོ་སྣང་བྱས་ཏེ་ས་རྒྱལ་སྤྱིའི་ནུས་ཤུགས་ཀྱིས་བཙན་འཛུལ་ལ་གདོང་ལེན་བྱེད་བཞིན་ཡོད་པ་རེད་བཙན་འཛུལ་དེ་ལྟ་བུ་བོད་ལ་བྱེད་བཞིན་ཡོད་ཀྱང་དེ་ལ་སུས་ཀྱང་དོ་སྣང་བྱེད་མཁན་མ་བྱུང། བཙན་འཛུལ་འགོག་ཐབས་མ་བྱས་པར་འཇོག་མི་རུང་ས་ཡུལ་གང་སར་རང་དབང་ལ་སྲུང་སྐྱོབ་དགོས་པར་ཡིད་ཆེས་ཐོག་ནས་དེང་དུས་བོད་ཀྱི་ས་མཚམས་ཉེ་འཁོར་དུ་བྱུང་བའི་གནས་ལུགས་རྣམས་ཁྱེད་རང་བརྒྱུད་མཉམ་འབྲེལ་རྒྱལ་ཚོགས་ལ་འབུལ་བཞིན་ཡོད་ཁྱེད་རང་གི་མཁྱེན་གསལ་ལྟར་ཉེ་ཆར་བོད་དུ་ཧ་ལས་པའི་དཀའ་ངལ་བྱུང་བཞིན་ཡོད་དཀའ་ངལ་དེ་དག་བོད་གཅིག་པུས་བཟོས་པ་མ་ཡིན་པར་རྒྱ་མིས་རྒྱལ་ཁབ་ཆུང་བ་རྣམས་དབང་སྒྱུར་བྱེད་འདོད་ཀྱི་བསམ་ཚུལ་དེ་ལ་འགོག་ཐབས་བྱེད་མཁན་མེད་པའི་དབང་གིས་བྱུང་བ་ཞིག་རེད་ནང་པའི་ཆོས་ཀྱི་དབུ་འཛིན་སྐྱབས་མགོན་ཏཱ་ལའི་བླ་མར་ཕྱི་རྒྱལ་ཡུལ་ཁག་གི་དད་མོས་ཅན་ཚོས་མཇལ་བཅར་ཞུ་བར་བཅར་འབྱོར་ཙམ་ལས་དེ་མིན་དུས་ཡུན་རིང་པོ་ཞིག་བོད་མི་ཚོ་ཁེ་གཙང་དུ་བསྡད་དེ་འཛམ་གླིང་ཡུལ་ཁག་གཞན་ལ་འབྲེལ་བ་བྱས་ཡོད་པ་མ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་ལོའི་གོང་ཙམ་ལ་ཏཱ་ལའི་བླ་མ་དང་རྒྱ་ནག་གོང་མ་གཉིས་དབར་འབྲེལ་ལམ་མཛའ་མཐུན་ཅན་ཞིག་བྱུང་ས། མན་ཇུའི་གི་དམག་མི་ལྷ་སར་ཡོད་པའི་དུས་ཚོད་སྐབས་ཀྱི་གནས་ཚུལ་གསུང་གི་ཡོད། འབྲེལ་ལམ་འདི་ཆོས་དད་རང་ལས་བྱུང་ཞིང་དེ་ལ་མཆོད་ཡོན་སྦྱིན་བདག་གི་འབྲེལ་བ་ཞིག་བརྗོད་ཐུབ་སྲིད་དོན་གྱི་རྙོག་གླེང་གང་ཡང་མེད་བོད་མི་ཚོས་ཆོས་དད་ཆེན་པོ་ཡོད་སྟབས་དུས་ཡུན་རིང་པོ་ནས་དམག་གི་ལས་ཐབས་སྤངས་ཤིང་ཞི་བདེ་དང་བཟོད་པའི་ཉམས་ལེན་ལ་སྦྱངས་པ་དང་རང་ཡུལ་སྲུང་སྐྱོབ་ནི་ཡུལ་གྱི་ཆགས་སྟངས་དང། ཡུལ་གཞན་གྱི་ཆབ་སྲིད་ལ་ཐེ་བྱུས་མེད་པའི་ཐོག་ནས་བྱེད་ཀྱི་ཡོད་པ་རེད་རྒྱ་ནག་གོང་མའི་ས་ནས་སྲུང་སྐྱོབ་ཀྱི་རོགས་རམ་ལེན་པའི་དུས་སྐབས་བྱུང་ཡོད་ཀྱང་དེ་ནི་ཐེངས་གཅིག་ཙམ་ལས་མེད་རྒྱ་མིར་རྒྱ་སྐྱེད་བྱེད་པའི་ཕུགས་བསམ་ཞིག་ཡོད་སྟབས་བོད་དང་རྒྱ་ནག་ཁྱིམ་མཚེས་རང་དབང་མཛའ་གྲོགས་ཀྱི་འབྲེལ་ལམ་དེར་གོ་བ་ལོག་པ་ཞིག་བྱས་ཏེ་རྒྱ་ནག་དབང་སྒྱུར་བྱེད་མཁན་དང་བོད་ནི་དེའི་འོག་གི་གཞུང་ཞིག་ཏུ་ངོས་འཛིན་བྱས་པ་རེད། དེར་བརྟེན་རྒྱ་ནག་ནས་བོད་དུ་ལྟ་ཚུལ་ཇི་འདྲ་ཞིག་ཡོད་ཡོད་པའི་སྐོར་བོད་པས་ཁྲིམས་ལུགས་ཀྱི་ཐོག་ནས་བསམ་བློ་ཐོག་མར་འཁོར་བ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུའི་ལོར་རྒྱ་མི་བོད་དུ་ཡོང་སྐབས་ཡུལ་གཉིས་ཀྱི་གནས་ཚུལ་ཞིག་རལ་ཆེན་པོར་གྱུར། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་དང། ཆིག་སྟོང་དགུ་བརྒྱ་བཅུ་གཉིས་ནང་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་གསུམ་པའི་འོག་ཏུ་བོད་རང་དབང་རང་བཙན་ཆ་ཚང་ཡིན་པའི་གསལ་བསྒྲགས་ཀྱང་བྱས། སྐབས་དེར་བལ་ཡུལ་ཡང་རྒྱ་ནག་གི་བཀས་བཀོད་འོག་བསྡད་པ་ནས་གྲོལ་འདུག་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོར་ལོ་དེར་རྒྱ་ནག་ནང་འཁྲུག་བྱུང་སྟེ་མན་ཇུ་གོང་མའི་དབང་བསྒྱུར་མཇུག་བསྡུས་རྗེས་བོད་དང་རྒྱ་ནག་བར་ཆོས་དང་མཛའ་མཐུན་གྱི་འབྲེལ་བ་དེ་ཆད་པ་རེད། དེར་བརྟེན་བོད་པས་རང་ཉིད་ཁེ་གཙང་གཅིག་པུར་བསྡད་པ་དང་སངས་རྒྱས་ཀྱི་མཁྱེན་རབ་དང་ཐུགས་རྗེ། སྐབས་རེ་རྒྱ་གར་དབྱིན་གཞུང་གི་སྲུང་སྐྱོབ་བཅས་ལ་བརྟེན་ཏེ་གནད་དུ་བྱས། གནས་ཚུལ་དེ་འདྲའི་སྐབས་དབྱིན་ཇིས་ཀྱང་བོད་དུ་དབང་བསྒྱུར་གྱི་ཐོབ་ཐང་ཡོད་ལུགས་བརྗོད་ཐུབ། སྐབས་རེ་བོད་དུ་དབྱིན་ཇི་དང་རྒྱ་ནག་ནུས་ཤུགས་འདོན་སྐབས་བྱུང་ན་ཡང། བོད་ནི་རང་ཉིད་ལོགས་སུ་སྡོད་པ་ཁོ་ནར་བྱས། དེས་རང་ཡུལ་དུ་ཞི་བདེ་ཡུན་གནས་དང་ཕྱི་རྒྱལ་ཡུལ་གཞན་དང་ཡང་མཐུན་པོ་བྱུང་འདུག་བོད་མིས་རྒྱ་ནག་གི་མི་མང་ལ་མཛའ་མཐུན་མུ་མཐུད་དུ་བྱས་ན་ཡང། ཆིག་སྟོང་དགུ་བརྒྱ་བཅུ་བཞི་ལོར་བོད་རྒྱ་ཁོངས་ཡིན་ལུགས་དེར་ཁས་ལེན་མ་བྱས་པ་རེད། དབྱིན་ཇིའི་བརྗོད་ནན་ལ་བརྟེན་ནས་ཆིངས་ཡིག་ཅིག་ལ་མིང་རྟགས་བཀོད་དེ་བོད་རྒྱ་ནག་སུ་ཟ་རེན་ཊིའམ་མིང་ཙམ་གྱི་ཁོངས་གཏོགས་བྱས་ཏེ་ལྷ་སར་རྒྱ་མིའི་དོན་གཅོད་ཁང་ཞིག་འཛུགས་རྒྱུའི་ཐོབ་ཐང་བྱུང་ན་ཡང་བོད་ཀྱི་ལས་དོན་ཐོག་ཐེ་བྱུས་ནམ་ཡང་མི་ཆོག་པ་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་བཞི་ལོའི་ཆིངས་ཡིག་ལ་རྒྱ་མིས་མིང་རྟགས་མ་བཀོད་སྟབས་མིང་ཙམ་གྱི་ཁོངས་གཏོགས་དེ་ཡང་མཐའ་འདེད་བྱེད་ཡུལ་མེད། ཁྱིམ་མཚེས་རྒྱལ་ཁབ་རྒྱ་གར་དང་བལ་ཡུལ་སོགས་ནས་ཀྱང་བོད་རང་དབང་རང་བཙན་དུ་ངོས་འཛིན་གྱིས་འབྲེལ་བ་བྱས་ཡོད་པ་རེད། དབྱིན་ཇིས་མཛའ་གྲོགས་ཀྱི་རྣམ་འགྱུར་བསྟན་ཡོད་ཀྱང་དམག་ཆེན་གཉིས་པའི་སྐབས་བོད་ཀྱི་དཔུང་དམག་རྒྱ་ནག་གི་མཐུན་གྲོགས་སུ་མ་ཕྱིན་པ་རེད། དེར་བརྟེན་བོད་ཀྱི་རང་དབང་རང་བཙན་གྱི་རྣམ་འགྱུར་བསྟན་ཅིང་ཐོབ་ཐང་དེ་ལ་གནས་སྡོད་བྱས་པ་རེད། བོད་དང་རྒྱ་གར་གྱི་འབྲེལ་བའི་ལམ་སྟོན་ནི་ད་དུང་ཆིག་སྟོང་དགུ་བརྒྱ་བཅུ་བཞི་ལོའི་ཆིངས་ཡིག་དེ་ཇི་བཞིན་ཡོད་པ་དང་རྒྱ་ནག་ཆིངས་དོན་དེའི་ཁོངས་སུ་ཚུད་ཞུགས་མེད་སྟབས་དེའི་ཐོབ་ཐང་ཡང་མེད། དེར་བརྟེན་བོད་དེ་ཁྲིམས་མཐུན་གྱི་རང་དབང་རང་བཙན་རང་ཡང་བསྐྱར་བྱུང་བ་ཡིན་སྟབས་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་བ་གང་ལེགས་ཡིན། ང་ཚོས་བོད་གཞུང་གི་ཤིང་སྟག་སིམ་ལའི་ཆིངས་ཡིག་དེ་ང་ཚོའི་ལག་ཆར་ཡོད་ན་མེད་ན་བསྣམས་དགོས་ཀྱི་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོ་བཅུ་གཅིག་ལོ་རྒྱ་ནག་ནང་ཁུལ་ངོ་ལོག་གི་རྗེས་སུ་བོད་དང་རྒྱ་ནག་གི་འབྲེལ་བ་ཧ་ཅང་གི་ཕྲ་བ་དེ་དག་རྒྱ་ནག་གུང་ཁྲན་གྱི་ལུགས་སྲོལ་ཆ་ཚང་དུ་གྱུར་ནས་ད་དུང་ཡོད་པ་ངོས་འཛིན་བྱེད་བྱེད་ཐུབ་ཐབས་མེད། ད་ལྟ་ལྟ་སྤྱོད་ཐ་དད་འདི་ལྟ་བུའི་མཛའ་མཐུན་བྱུང་བ་དཀའ་ཞིང་མ་འོངས་པར་རྙོག་དྲ་འབྱུང་དོགས་ཀྱིས། ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ཟླ་བ་བདུན་པའི་ནང་ལྷ་སར་ཡོད་པའི་རྒྱ་མིའི་དོན་གཅོད་ཚོ་བོད་གཞུང་གིས་ཕྱིར་ལོག་བྱས་པ་ནས་བཟུང། བོད་ནས་རྒྱ་ནག་གཞུང་མི་མང་ལ་འབྲེལ་བ་བྱས་ཡོད་པ་མ་རེད། རྒྱ་ནག་མི་མང་སྲིད་གཞུང་བཙུགས་པ་ནས་བཟུང་རྒྱ་མིས་བོད་བཅིངས་འགྲོལ་གཏོང་རྒྱུ་ཡིན་ལུགས་འཇིགས་སྣང་སྐུལ་ཞིང། བོད་གཞུང་གཏོར་བརླག་གཏོང་ཐབས་འདྲ་མིན་མང་པོ་བྱས། བོད་པས་དེ་དག་ལ་བཀག་འགོག་མི་ཐུབ་པར་ངོས་འཛིན་བྱས་ཏེ་རྒྱ་ནག་དང་ཞི་མཐུན་གྱི་འགྲིག་ཐབས་བྱས། རྒྱ་ནག་ཏུ་འགྲོ་མཁན་བོད་ཀྱི་དོན་གཅོད་པ་ཚོ་རྒྱ་གར་ནས་ཐོན་སྐྱོད་མ་ཐུབ་པ་ནི་བློ་ཕམ་གྱི་གཞི་ཞིག་ཡིན་ཡང། དེ་ནི་ཧོང་ཀོང་བརྒྱུད་འགྲོ་རྒྱུར་དབྱིན་ཇིས་ལག་འཁྱེར་མ་སྤྲད་པས་མ་གཏོགས་ཁོང་ཚོའི་ཉེས་སྐྱོན་མིན། རྒྱ་གར་གཞུང་གི་རོགས་རམ་ལ་བརྟེན་ནས་བོད་ཀྱི་དོན་གཅོད་པ་ཚོ་དང་རྒྱ་ནག་གཞུང་ཚབ་རྒྱ་གར་དུ་ཡོད་པར་གླེང་མོལ་འགོ་ཚུགས་བྱེད་རྒྱུའི་གོ་སྐབས་སྤྲད་ཀྱང་སྤྱི་ཟླ་དགུ་པའི་ནང་ལ་མ་གཏོགས་ལྡི་ལིར་མ་འབྱོར་བ་རེད། ལྡི་ལིར་གྲོས་མོལ་བྱེད་བཞིན་པའི་སྐབས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་ཟླ་བ་བཅུ་པའི་ཚེས་བདུན་ཉིན་རྒྱ་མིའི་དཔུང་དམག་རྣམས་ནས་ས་གནས་ཁག་མང་ནས་འབྲི་ཆུ་བརྒལ་བསྐྱོད་བྱས་ཤིང་འབྲི་ཆུ་ནི་བར་ལམ་གཅིག་ནས་རྒྱ་བོད་ཀྱི་ས་མཚམས་ཡིན། འདན་མ་དང་སྐམ་ཐོག་ཚྭ་སྨད་རི་བོ་ཆེ་མགོ་སྟོད་ཡ་ག་ལོ་སྨར་ཁམས་སོགས་གནད་ཆེའི་ས་ཆ་མང་པོ་རྒྱ་མིས་བཟུང་ས་སྲུང་ཙམ་ལས་བཙན་འཛུལ་འགོག་ཆེད་མིན་པའི་ཁམས་ནང་ས་མཚམས་ཁག་ཏུ་ཡོད་པའི་བོད་དམག་རྣམས་རྒྱ་མིའི་དཔུང་དམག་ནས་གཏོར་བཅོམ་གྱིས་ལྷོ་ཁ་ལྔ་ནས་ཆབ་མདོར་རྒོལ་འཛིང་བྱས་ཤིང། ཁམས་ཀྱི་རྒྱལ་ས་ལྟ་བུའི་ཆབ་མདོའི་དུས་ཡུན་ཐུང་ཐུང་ནང་ལ་རྒྱ་མིས་ཤོར་ཏེ་བོད་གཞུང་གི་བཀའ་བློན་ཞིག་ཡོད་པ་དེ་ཡང་ཇི་བྱས་ཤེས་སོ་མི་འདུག་དེ་འདྲའི་གློ་བུར་གྱི་བཙན་འཛུལ་དེ་དག་འཛམ་གླིང་ཕྱི་ལོགས་ནས་ཇི་བཞིན་ཤེས་ཀྱི་ཡོད་པ་མ་རེད་བོད་དུ་བཙན་འཛུལ་བྱས་ཏེ་ཡུན་རིང་སོང་རྗེས་རྒྱ་ནག་གི་དཔུང་དམག་བོད་དུ་འགྲོ་དགོས་བཀའ་ཕབ་ཚུལ་རྒྱ་མིས་འཛམ་གླིང་དུ་དྲིལ་བསྒྲགས་བྱས་པ་རེད་བཙན་འཛུལ་དེས་བོད་ཀྱི་བྱེད་རྒྱུ་གཏོར་བཤིག་བྱས་པས་མ་ཚད་རྒྱ་ནག་གིས་རྒྱ་གར་གཞུང་ལ་ཁས་ལེན་བྱས་པ་ཡང་གསོན་གནས་མ་བྱས་པ་དང་བོད་དུ་རྫ་དྲག་གི་གནས་ཚུལ་བཟོས་པའི་མཐར་བུད་མེད་བརྩེ་ཞེན་བྱེད་པའི་རང་དབང་རང་བཙན་ཡང་འཕྲོག་རྒྱུར་ཐེ་ཚོམ་མེད་མི་བྱེད་ཕྱོགས་ལ་ཞུ་རྒྱུར་བུད་མེད་ཚོས་འབྲེལ་ཐབས་ལན་ཅིག་མ་བྱས་པར་རང་ཤི་མགོ་སྒུར་མི་བྱེད་ཀྱང་དུས་རྟག་ཏུ་ཞི་བདེ་འདོད་མཁན་བུད་མེད་ཚོའི་འབྲེལ་ཐབས་ཁོ་ནར་བྱང་པའི་རྒྱ་མིར་འཐབ་འཛིང་བྱེད་པའི་རེ་བ་ཆེན་པོ་མེད་འོན་ཀྱང་ས་ཕྱོགས་གང་དུ་བཙན་འཛུལ་བྱུང་ཡང་མཉམ་འབྲེལ་རྒྱལ་ཚོགས་ནས་འགོག་རོགས་གནང་རྒྱུ་ཡིན་པ་ང་ཚོས་ཡིད་ཀྱི་ཡོད་བོད་རྒྱལ་མི་གུང་ཁྲན་འོག་ཏུ་འཇུག་རྒྱུའི་དོན་དུ་མཚོན་ཆ་ལྡན་པའི་བཙན་འཛུལ་བྱས་པ་དེ་ནི་ཆེས་མངོན་གསལ་ཆེ་བའི་བཙན་འཛུལ་ཞིག་ཡིན་ཞིང་བོད་མིའི་འདོད་བློར་མེད་པར་བཙན་ཤུགས་ཀྱི་སྒོ་ནས་བོད་རྒྱ་ནག་གི་ཆ་ཤས་སུ་བསྒྱུར་ན་སྟོབས་ཤུགས་ཆེ་ཆུང་བར་བཙན་གནོད་ཁྲིམས་འགལ་ཆེ་བའི་དཔེ་སྟོན་སྡུག་ཤོས་ཅིག་ཡོང་གི་རེད་དེར་བརྟེན་ང་ཚོས་ང་ཚོའི་ཐོག་ཏུ་བྱུང་བའི་རྒྱ་མིའི་བཙན་འཛུལ་འགོག་རོགས་གནང་དགོས་ཞེས་ཐེ་བརྒྱུད་འཛམ་གླིང་རྒྱལ་ཁབ་ཚོ་འབོད་སྐུལ་ཞུ་རྒྱུ་ཡིན། རྙོག་དྲ་དེ་ནི་དཀའ་ཚེགས་ཆེན་པོ་མིན་རྒྱ་མིས་བོད་རྒྱ་ནག་གི་ཆ་ཤས་ཤིག་ཡིན་ལུགས་ཟེར་ཞིང་བོད་མི་ནི་མི་རིགས་ཤེས་རིག་སྲོལ་བབ་ཀྱི་ཆགས་སྟངས་གང་ཅི་ནས་རྒྱ་མི་དང་ཐ་དད་ཡིན་པ་ཡིན་པར་བསམ་གྱི་ཡོད་པ་རེད། གལ་སྲིད་བུད་མེད་སྒྱུ་རྩལ་གྱི་རྒྱ་མིས་བློ་མོས་མེད་ན། བུད་མེད་སྒྱུ་རྩལ་ཐད་ལ་སྤྱོད་བཟང་གི་རྟོག་ཞིབ་བྱེད་པའི་ཐབས་ལམ་གཞན་དག་ཡོད། གནད་དོན་འདི་དག་ཁྲིམས་ལུགས་དང་འབྲེལ་ཡོད་མིན་ཚེ། རྒྱལ་སྤྱིའི་ཁྲིམས་ཁང་ལ་ཞུ་གཏུག་བྱས་ན་འགྲིག། བོད་རྒྱ་ནག་གིས་བཟུང་བ་དེས་ཨེ་ཤ་ཡའི་རྒྱལ་ཁབ་གཞན་དག་ཚོའི་རང་དབང་དང་སྲིད་གཞུང་བརྟན་པོ་མེད་པ་བྱེད་རྒྱུའི་ཉེན་ཁ་ཆེར་ཕྱིན་པ་རེད། ངས་བཀའ་བློན་ཚོས་ཏཱ་ལའི་བླ་མའི་བཀའ་འབྲེལ་ལྟར་རྫ་དྲག་ཆེ་བའི་བོད་དོན་དེ་ཉིད་མཉམ་འབྲེལ་རྒྱལ་ཚོགས་ནས་ཐག་གཅོད་གནང་རྒྱུའི་ཆེད་འབུལ་རྒྱུ་དང་ཀླ་ཀློའི་སྤྱོད་ཚུལ་དྲན་སྐུལ་བྱེད་པའི་བྱ་སྤྱོད་ཀྱིས་ང་ཚོའི་སྲིད་གཞུང་གཏོར་བཤིག་མི་འགྲོ་བར་འཛམ་གླིང་རྒྱལ་ཁབ་ཚང་མས་སེམས་ཁུར་གནང་བའི་རེ་བ་ཞུ་བཞིན་ཡོད་སྐབས་བུ། བྱེད་ཐབས་ཤ་རྒྱུད་བོད་ཀྱི་བཀའ་ཤག་དང་མི་མང་ཚོགས་ཆེན་གྱི་འཐུས་མི་ཐུན་མོང་གིས་བོད་ལྕགས་ལུག་ཟླ་བ་དགུ་པའི་ཚེས་ཉེར་བདུན་གཟའ་ཟླ་འདི་ལྷ་ས་ནས་གནང་ནས་འདི་ང་ཚོས་དབྱིན་ཇིའི་ཐོག་ལ་མ་བབས། སྦྲག་ཐོག་ལ་བཏང་བ་རེད་མཉམ་འབྲེལ་རྒྱལ་ཚོགས་ལ་ཨ་ནི་འདིའི་ངོ་བཤུས་གང་ག་དེ་གིན་གོ་དེ་འདི་འདུག་ང་རྒྱལ་ཁབ་འདི་འདྲའི་གི་མིང་འདུག་ང་ངོ་བཤུས་འདི་ག་དེ་གང་ག་འདུག་སུ་བཏང་བ་རེད། ལོང་ད་ད་ལྟ་སྟོབས་ལགས་གས་ང་ཚོ་གོང་ལས་ངོ་སྤྲོད་གནང་སོ། སྙན་ཞུ་འདི་ཕུལ་བའི་སྐབས་ལ་ཡིན་ན་ང་རང་ཚོའི་ད་གཞུང་ནས་ཡིན་ནའི་གི་མཉམ་འབྲེལ་རྒྱལ་ཚོགས་དང་འདི་གའི་གལ་ཆེན་པོ་ཡིན་པ་ཅིག་གི་གཟིགས་པ་ལས་ཨ་ནི་སྐབས་དེ་དུས་གི་རྒྱལ་ཁབ་ཕན་ཚུན་གི་འབྲེལ་བ་འདི་དེ་ཙམ་གི་རྒྱུས་མངའ་ཟབ་པོ་ཅིག་མེད་པ་དང་ཡང་ང་ཚོའི་ཕྱོགས་ནས་ཡིན་ན་མུ་མཐུད་བཅས

རྒྱ་ནག་གི་སྲིད་གཞུང་གསར་པ་དང་མཉམ་དུ་ཕྱི་འབྲེལ་འཛུགས་ཡག་དང་མཐུན་ལམ་བཟོ་ཡག་གི་ཆེད་དུ་བོད་ནག་བསུབ་བཏང། འོ་དེ་འདྲས་བྱས་རྗེས་ཏཱ་ཧ་ཁོ་གཉིས་ར་ཤི་ཡ་བྱས་ཨ་མི་རི་ཀ་བྱས་དབྱིན་ཇི་བྱས་རྒྱ་ནག་རྒྱ་གར་དེ་ཚོ་ཞིག་རེད་དོ་རྒྱལ་ཁབ་ཆེས་ལུགས་དེ། དེ་ཚོ་ཞེ་དྲག་གི། བདག་སྤྲོད་བྱས་ཡོད་མ་རེད། ད་ཡིན་ནའི་མ་ལས་མཇལ་བ་སྐབས་དེ་དུས་གཅིག་གིས་དབྱིན་ཇི་དང་རྒྱ་གར་གཞུང་ལ་ཆ་བཞག་པ་ཡིན་ན་བོད་ཀྱི་གནས་ཚུལ་འདི་རྒྱུས་མངའ་ཟབ་ཤོས་དེ་ཡུལ་གྲུ་འདི་གཉིས་རེད་གསུངས་པས་སྐབས་དེ་དུས་ཀྱི་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ། འདི་གཉིས་ཡིན་པ་སོང་ཙང་དེ་གཉིས་ཀྱིས་བོད་ལ་རྒྱ་མིའི་གིས་ཨ་ནི་བཙན་འཛུལ་བྱས་ཏེ་དེ་འདྲ་ང་ཚོ་མཉམ་འབྲེལ་རྒྱལ་ཚོགས་ལ་གླེང་སློང་བྱས་མ་རེད་ཁོ་རང་ཚོ་ནང་ཁུལ་ཞི་འགྲིག་འགྲོ་གི་རེད་ཟེར་གི་སྐད་ཆ་དེ་བཤད་བ་ལ་བརྟེན་ཅིག་ཨེལ་སལ་བྷ་ཌོར་གྱི་ག་ས་ན་གཞུང་ཚབ་ཀྱི་སྐད་ཆ་ལ་ནུས་བ་ཐོན་ཡོད་མ་རེད་ད་ཨ་ནི་རྒྱལ་ཁབ་གཞན་པ་ཚོ་ཧ་མ་གོ་མཁན་དེ་ཚོ་རང་ཨ་ལས་ད་དེ་ག་རང་རེད་བསམ་བསྡད་ཡོད་རོགས་ལ་རྒྱུ་མཚན་ག་རེ་ཟེར་ན་བོད་ཀྱི་གནད་དོན་ཐོག་ལ་ཁོ་གཉིས་ད་རྒྱུས་ཟབ་ཤོས་རེད་བ། གནད་འགག་འདི་ལ་ཐུག་བསྡད་འདུག་པ་ལ་བ་ལ། རྒྱ་གར་གྱི་ངོས་ནས་དེའི་ཐོག་ལ་གླེང་སློང་གཞན་པ་ཅིག་བྱས་ཡོད་པ་ཡིན་ན་དབྱིན་ཇི་དང་ཨ་མི་རི་ཀ་གིས་གླེང་སློང་བྱས་པ་ལས་ཤུགས་ཆེ་འདུག་པ་དེ་རྒྱ་མི་ཡང་ཞེད་སྣང་ཆེས་ཆེ་གི་འདུག་པ་བོད་རང་བཙན་དང་འབྲེལ་པའི་གནད་དོན་ཐོག་ལ་ཨ་རིས་ག་ཚོད་ལབ་པ་དང་དབྱིན་ཇིས་ག་ཚོད་ལབ་པ་ལས་རྒྱ་གར་གྱིས་ལབ་པ་དེ་ཞེད་སྣང་ཆེས་བརྩི་གི་ཡོད་རེད་ཁོ་ཚོས་གི་ལངས་ལ། ད་མཉམ་འབྲེལ་རྒྱལ་ཚོགས་ལ་ཡར་ཕུལ་བའི་སྙན་ཞུ་འདིའི་ནང་དོན་གྱི་ཆ་ནས་གཟིགས་པ་ཡིན་ན་སྟོབས་ལགས་ཀྱིས་ཨ་ནི་སྐབས་དེ་དུས་ནང་དོན་གསུངས་པ་དེ་གས་ཀྱི་ཐོག་ལ་ཡང་ག་འདྲ་ཅིག་གིས་གཟིགས་ཀྱི་ཡོད་ན། ནང་དོན་ཐོག་ལ་བཤད་དགོས་མེད་རྒྱུ་ཟེར་ར་འདུག་འགྲོ་ག་ལ་ང་རང་ལྟ་སྟངས་བྱས་ན་ག་རེ་ཟེར་ན་རྒྱལ་ཁབ་རང་བཙན་ཡིན་པའི་གི་ཅིག་དཔང་རྟགས་ཟེར་ན་ཁུངས་ཟེར་ན་འགྲེལ་བརྗོད་བྱས་པ་རེད་རྒྱ་དཀར་ནག་གཉིས་ཀྱི་བར་ལ་ཅིག་འཐབ་རྩོད་ཡོང་བ་དང་འབྲེལ་བ་ཡོང་ལོ་རྒྱུས་ཐོག་གིས་ཅིག་ཅིག་ཕེག་དེ་ག་གས་རྩོད་ཅིག་བོར་བ་དེ་ཅིག་བྱུང་བ་དང་གས་རྩོད་གཙང་སེལ་བྱས་པ་དང་བོད་རིགས་ཀྱིས་རང་བཙན་གྱི་གནས་བབ་ལ་ལོངས་སུ་སྤྱོད་གི་ཡོད་པ་དང་གསལ་བོ་བཤད་ཡོད་རེད་ཨ་ནི་དེ་འདྲ་བཙན་འཛུལ་བྱེད་ཀྱི་ཡོད་པ་དང་གསལ་བོ་བཤད་ཡོད་རེད། ཨ་ནི་མཉམ་འབྲེལ་རྒྱལ་ཚོགས་ལབ་མཁན་དེ་རྒྱལ་ཁབ་བཙན་འཛུལ་བ་གཅིག་གིས་བཙན་འཛུལ་མྱོང་མཁན་དེ་ཚོ་ལ་རྒྱབ་སྐྱོར་དང་དེ་ཚོའི་གི་བདེན་པའི་རྒྱབ་ཏུ་ལངས་དགོས་ཟེར་མཁན་དེ་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཐོག་མ་བཙུགས་པའི་ཆ་རྐྱེན་ཟེར་ན་འདྲ། འགན་ཟེར་ན་འདྲ་དེ་ཡིན་པས་ཡང་དེ་ལ་འགྲེལ་བརྗོད་གནང་ཡོད་རེད། སྙན་ཞུ་རྒྱག་སྟངས་ཀྱི་ཐོག་ནས་ད་དཀའ་ངལ་མི་སྐྱོར་ལུགས་ཅིག་འདུག་ད་ཡིན་པ་ན་ང་ཚོའི་སྐྱོན་དེ་ག་པར་ལྷག་རེད་ཟེར་ན་བཞི་བཅུ་ཞེ་བདུན་གྱི་ལོ་ལ་མཉམ་འབྲེལ་རྒྱལ་ཚོགས་ཚོགས་དུས་སྐབས་སུ་དེ་ལ་འཛུལ་ཞུགས་བྱས་མི་འདུག་འདུག་པ་ཁ་སང་ཞྭ་སྒབ་པས་ཀྱིས་ཨ་ནི

བསམ་བློའི་ལྟ་སྟངས་དང་འཛིན་ཕྱོགས་དེ་ག་འདྲ་ཞིག་ཡིན་པ་རེད་ཟེར་རྒྱུ་རེད་བ། དེ་དེའི་ནང་ལ་གསལ་བོ་ཞིབ་བོ་ཞིག་འཁོད་ཅིག་མཉམ་འབྲེལ་རྒྱལ་ཚོགས་ལ་ང་ཚོས་སྐྱེལ་ཐུབ་རེད་བ། ཁོ་བདག་སྤྲོད་བྱེད་མིན་དེ་གནས་ཚུལ་ལོགས་ཀ་རེད་དེ་ཡིན་ནའི་ང་རང་ཚོའི་འདོད་ཕྱོགས་དང་ང་རང་ཚོའི་གི་མངོན་འདོད་དང་ང་རང་ཚོའི་གི་སྐབས་དེ་དུས་དངོས་ཡོད་གནས་ཚུལ་གི་འགྲེལ་བརྗོད་བྱེད་སྟངས་དེ་ག་འདྲ་རེད་ཟེར་ན་རང་བཙན་ཡིན་རྒྱ་མིས་བོད་ལ་བཙན་འཛུལ་བྱས་སོང་ཟེར་ཏེ་རྒྱལ་ཚོགས་ལ་གསོལ་ན་ཕ། ད་བདག་ལན་དང་མ་གསོལ་ན་ཅིག་སྤྲད་ཐུབ་བ་ལན་དང་མ་གསོལ་ན་ཁོ་ཚོ་ལ་གོ་བརྡ་དང་མ་གསོལ་ན་བདག་སྤྲོད་བྱེད་མིན་ལ་མ་ལྟོས་སྤྲད་ཐུབ་བ་དེ་ལོ་རྒྱུས་ཀྱི་དཔང་རྟགས་ཆགས་བསྡད་ཀྱི་འདུག་ཨ་ལ་ག་རེ་ཟེར་འདི་ལྔ་བཅུ་ང་དགུ་གོང་གི་སྐད་ཆ་རེད་བ། ལྔ་བཅུ་ང་དགུ་རྗེས་ལ་ཁོ་གནས་ཚུལ་ལོགས་ཀ་ཅིག་ཆགས་བསྡད་རེད་བ་ལ། འོ་འདི་འདྲས་ཀྱི་ཐོག་ནས་ཁོ་ལ་དོན་སྙིང་ཆེན་པོ་འདུག་ལ་ལྷག་པར་དུ་གྲོས་མཐུན་དོན་ཚན་དེའི་རྗེས་ནས་ལོ་གཅིག་ནས་གྲོས་མཐུན་དོན་ཚན་བཅུ་བདུན་བཞག་རྒྱུ་འཁེལ་བ། འདི་གཉིས་བར་ལ་ཅིག་བསྡུར་བ་ཡིན་ན།

ང་ཚོ་གི་ལོ་རྒྱུས་ཀྱི་ཅིག། བདེན་དཔང་ཟེར་ན་འདྲ་དངོས་ཡོད་ཀྱི་ཅིག་འབོད་སྒྲ། ཇི་མ་ཇི་བཞིན་གྱི་འབོད་སྒྲ་རང་དབང་གི་འབོད་སྒྲ་བཞོ་ར་མངོན་འདོད་ཟེར་མཁན་འདི་ག་རེ་ཡིན་པ་དེ་གསལ་བཤད་ཞེ་པོ་ཞིག་བྱེད་ཐུབ་གི་འདུག་ཨ་ལགས། རེད་ཏག་ཏག་ད་སྙན་ཞུ་ཕུལ་ཡག་འདི་ཡིས་ལྔ་བཅུ་ཐམ་པའི་ཟླ་བ་བཅུ་པའི་ནང་ཆགས་གནང་གི་ཡོད་ས་རེད་ཨ་ནི་དོན་ཚན་བཅུ་བདུན་གྱི་བཅུ་གཅིག་གཅིག་འདི། པའི་འགའ་ཤས་ཀྱིས་ཚེས་པ་གསུམ་ལབ་ཀྱི་རེད་འགའ་ཤས་ཀྱིས་བཅུ་གཅིག་ལབ་ཀྱི་རེད་དེ་འདྲ་གཅིག་ལ་རེ་བ་ལ། ཡིན་ནའི་ལྔ་བཅུ་ཐམ་པའི་གཅིག་གི་ལོ་མཇུག་འདོད་བར་མ་སླེབས་ཀི་ཡོད་རེད་ཨ་ནི་ཡིན་ནའི་ལྔ་བཅུ་ང་གཅིག་གི་ཟླ་བ་ལྔ་པའི་ནང་ལོགས་ལ་དོན་ཚན་བཅུ་བདུན་འདི་བཞག་ཡོད་དུས་འདི་གཉིས་བར་དུ་ལ་ལོ་གཅིག་གི་ཁྱད་པར་ཕྱིན་ཡོད་མ་རེད་བྱས་ཙང་ད་ལྟ་སྟོབས་ལགས་ཀྱིས་དངོས་གནས་གསུངས་པ་ནང་བཞིན་རེད་ནང་དོན་འདི་གཉིས་ཀྱི་ཐོག་ནས་ཨ་ནི་གཅིག་གི་གཞུང་གི་འདོད་ཚུལ་འདི་ཡོད་མེད་དང་ཨ་ནི་སྐབས་དེ་དུས་ཀྱི་བོད་ཀྱི་འདོད་ཚུལ་ཡོད་མེད་འདི་འདི་ནང་ལོགས་ནས་མངོན་ཐུབ་པ་ཅིག་ཡོང་གི་ཡོད་རེད་ལགས་ད་སྟོབས་ལགས་ད་ལྟ་ཡང་ང་ཚོ་དུས་ཚོད་ཀྱི་རྐྱེན་པས་ད་ལེ་ཚན་འདི་ད་ག་ཙམ་བཞག་དགོས་བྱུང་སོང་ང་ཚོ་ལེ་ཚན་རྗེས་མའི་ནང་ལོགས་ལ་མུ་མཐུད་བྱས་ཡང། མཉམ་འབྲེལ་རྒྱལ་ཚོགས་ལ་སྙན་ཞུ་ཕུལ་གནང་ཡག་དེ་ཡིན་པ་ཡིན་ན་རྒྱལ་བ་རིན་པོ་ཆེ་གིས་ལུགས་གཉིས་ཀྱི་ཐུགས་འགན་བཞེས་པའི་རྗེས་ལ་ཡིན་ནའི་མཉམ་འབྲེལ་རྒྱལ་ཚོགས་ལ་ཕྱག་བྲིས་གནང་ཡོད་རེད་ལགས་ཨ་ནི་དེ་ནས་ད་དོན་ཚན་བཅུ་བདུན་གྱི་ཆིངས་ཡིག་བཞག་ཡག་དེ་ད་གོམ་པ་རིམ་པས་བྱས་བྱས་སྤོ་དགོས་ཡག་བྱུང་བའི་ཨ་ནི་དེ་འདྲའི་གནས་སྟངས་ཅིག་བྱུང་ཡོད་རེད་བྱས་ཙང་འདི་གས་ཨ་ནི་ལེ་ཚན་རྗེས་མའི་ནང་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་རིང་ལེ་ཚན་ནང་ལོགས་ལ་ང་ཚོ་ཡང་ལོ་རྒྱུས་ཀྱི་གནས་ཚུལ་ཁག་ཞིབ་ཕྲ་ཅིག་ངོ་སྤྲོད་གནང་བར་སྟོབས་ལགས་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་གྲོགས་ལ།